ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཅིག་རེས་གཟའ་ཉི་མའི་ལས་རིམ་དེ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་གར་དུ་ཚོགས་པའི་ཨེ་ཤེ་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི། འཛམ་གླིང་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་སྤྱི་མོས་ཀྱི་གྲོས་ཆོད་ཞིག་བཞག་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྔ་པ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་ལ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ནས་བོད་མི་ཁག་ཅིག་གིས་གནས་ཚུལ་ངོ་སྤྲོད་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ངོ་སྤྲོད་གཏམ་བཤད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་སུད་སི་དང་ལེགས་ཀྲིན་ཞི་ཀྲན་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱི་ལོ་གསུམ་གྱི་དུས་ཡུན་དེ་ཕྱི་ཟླ་གསུམ་པའི་ནང་ལ་རྫོགས་ཀྱི་ཡོད་སྟབས་འཐུས་མི་གསར་པའི་སྔོན་འགྲོའི་འོས་འདེམས་སུད་སི་བོད་མི་གནས་ཡུལ་ས་ཁུལ་ཚང་མའི་ནང་ལ་དུས་གཅིག་ལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། རྡ་རམ་ས་ལའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གིས་བོད་ཀྱི་དམངས་ཁྲོད་བྱིས་པའི་སྒྲུང་དེབ་ཕྲེང་ལྔ་པར་སྐྲུན་འགྲེམས་སྤེལ་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། རྒྱ་གར་དུ་ཚོགས་པའི་ཨེ་ཤེ་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་ཡོད་པའི་སྐོར། བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་གར་རྒྱལ་ས་ལྡི་ལི་རུ་སྤྱི་ཟླ་དང་བོ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་དུ་ཉི་མ་གཉིས་ཀྱི་རིང་ང་རྒྱ་གར་དང་སོག་པོ། ཨུ་རུ་སུ་དང་ལྷོ་ཀོ་རི་ཡ་མ་ལེ་ཤི་ཡ་དང་ཐའི་ལནཌ། འབྲུག་དང་བལ་པོ་འབར་མ་དང་བྷང་ག་ལ་སིང་ག་ལ་སོགས་ཀྱི་ནང་བའི་མཁས་དབང་དང་ཉམས་ལེན་པ། མཁན་བླ་སྤྲུལ་སོགས་ཚུད་པ་གི་རྒྱལ་ཁབ་མང་བོའི་སྐུ་ཚབ་འཛོམས་ཏེ། ནང་བའི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་སྤེལ་གནང་ཐབས་ཀྱི་ཐད་དུ་གོ་བསྡུར་གྱིས། ཨེ་ཤེ་ཡ་གི་ནང་བའི་ཞི་བདེའི་ལྷན་ཚོགས་ཐེངས་མ་བཅུ་གཉིས་པ་བསྐོང་ཚོགས་གནང་བ་གི་སྟེང། བོད་མི་གི་དབུ་ཁྲིད ྋགོང་ས་མཆོག་འཛམ་གླིང་ནང་བ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་པ་གི་སྐོར། ཨེ་ཤེ་ཡ་གི་ནང་བའི་ཞི་བདེའི་ལྷན་ཚོགས་ཀྱི་དྲུང་ཆེ་གཞོན་པ་ཤག་པོ་བསོད་ནམས་དབང་ཕྱུག་ལགས་ནས་འགྲེལ་བརྗོད་གནང་གི་འདུག། The supreme Buddhist leader, the most prominent of all. ཁོང་གིས་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་སྤྱི་ཚོགས་འཆམ་མཐུན། ལྷག་པར་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་གཅིག་གྱུར་ནང་ཕན་ཚུན་གྱི་བར་ཡང་འཆམ་མཐུན་ཡོང་བ་བཅས་ཀྱི་ཐད། སྐུ་ཚེ་ཧྲིལ་བོ་ལ་རླབས་ཆེན་གྱི་མཛད་འཕྲིན་བསྐྱངས་པ་དང་ཞབས་འདེགས་སྒྲུབ་པར་ཆེ་མཐོང་མཚོན་པར། ཨེ་ཤ་ཡ་གྱི་ནང་པའི་ཞི་བདེ་ལྷན་ཚོགས་ཀྱིས་སྤྱི་མོས་ལམ་ནས་གྲོས་ཆོད་བཞག་པ་སྟེ། གོང་ས་མཆོག་འཛམ་གླིང་ནང་པ་ཡོངས་རྫོགས་ཀྱི་ཆེས་མཐོའི་དབུ་ཁྲིད་ལ་ངོས་འཛིན་གནང་བ་དང།

བྱེད་སྟངས་ད་ཨེ་ཤི་ཡའི་ནང་པའི་ལྷན་ཚོགས་གཅིག་པུ་འདི། འདི། གཅིག་ང་རང་གི། ག་རེ་ཟེར་དགོས་རེད་ད།
ནང་པའི་དབུ་ཁྲིད་མང་པོ་གི། བསམ་བློ་བཏང་ནས། གཅིག་བསམ་བློ་གཏིང་ཟབ་པོ་དང་རྒྱ་ཆེན་པོ་བཏང་ནས་བཙུགས་བཞག་པ་དེ། ཨ་ནི། གཅིག། ད་ལྟ། མུ་མཐུད་ནས་ད། གཅིག། རྒྱུན་འཛིན་བྱས་ནས། གཅིག་ལས་དོན་ཚགས་ཐུབ་པོ་ཡོད་ནས་འགྲོ་བསྡད་ཡ་དེ། འདི་འདྲའི་གཅིག་གི་ཐོག་ནས། གོང་ས་མཆོག་ད་ལྟ་དེ་ནང་པ་ཡོངས་ཀྱི་དབུ་ཁྲིད་ཡིན་པ་དེ་གཅིག་སྤྱི་མོས་ཀྱི་ཐོག་ནས་ངོས་ལེན་བྱས་པ་འདི་ང་རང་ཚོ་ཞེ་དྲག་གི་ག་རེ་ཟེར་དགོས་རེད། ང་རང་ཚོ་བོད་པའི་བོད་པ་དང་དེ་ནང་བཞིན་བོད་བརྒྱུད་ནང་པའི་ནང་པ་དེ་ཚོ་སྒང་ག་སྤོབས་པ་བྱེད་འོས་པ་གི་གནས་ཚུལ་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། ཡང་སྔར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་ཧི་མ་ལ་ཡ་ནཱ་ལེནྡྲ་གི་ནང་པའི་སྲོལ་རྒྱུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས། ཐེངས་མ་གཉིས་པ་གི་ཐོག་དང་གོང་ས་མཆོག་གི་མ་འོངས་སྐུའི་ཡང་སྲིད་དུ་ངོས་འཛིན་ཞུ་ཕྱོགས་གི་ཐད། རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཚེ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པ་ཚོས་ནམ་ཡང་བརྩི་བཀུར་མི་ཞུ་བ་གི་གྲོས་ཆོད་བཞག་པ་མ་ཟད། ཁོང་ཚོའི་སྤྱི་མོས་གྲོས་ཆོད་ལུས་དེར། སྐུའི་ཡང་སྲིད་ངོས་འཛིན་གྱི་སྐུ་དབང་ནི་དགའ་ལྡན་ཕོ་བྲང་ཁོ་ནར་ཡོད་པ་ལས། གཞན་གཞུང་དང་དབང་འཛིན་པ་སུ་ལའང་མེད་ཅེས་འཁོད་ཡོད་ཅིང། ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་འདི་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ལོར་སོག་ཡུལ་གྱི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར། ས་མ་གིན་མགོན་པོ་སྐྱབས་ལགས་ནས་རེ་སྐུལ་བཞུ་བ་ལྟར། ཨུ་རུ་སུ་གི་ནང་པའི་དབུ་བླ་འཇམ་དཔལ་རྡོ་རྗེ་མགོན་པོ་དང་བ་ཀུ་ལ་རིན་པོ་ཆེ་སོགས་མཉམ་རུབ་ཀྱིས། གསར་འཛུགས་གནང་བ་གི་ལོ་རྒྱུས་རིང་ཤོས་གྲས་གི་ནང་པའི་ལྷན་ཚོགས་ཤིག་ཡིན་པ་དང། ད་རེས་གི་ལྷན་ཚོགས་འདིར་རྒྱ་གར་གི་སྲིད་འཛིན་གཞོན་པ་ཇག་དིབ་དྷན་ཁར་ལགས་ཀྱང་ལྷན་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།
རྒྱ་ནག་གཞུང་གིས་བོད་མདོ་སྨད་རྔ་པ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་སྐུ་ཞབས་བློ་བཟང་བཀྲ་ཤིས་ལགས་སུ། ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པའི་སྐོར་ལ་སྒྲོལ་མ་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
བོད་མདོ་སྨད་རྔ་པ་ཀིརྟི་དགོན་གྱི་ཚོགས་ཆེན་དབུ་མཛད་ཟུར་པ་རང་ལོ་བཞི་བཅུ་ཞེ་གསུམ་ལ་སོན་པ་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དྲུག་པའི་ཚེས་བཅུ་ཉིན་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བྱས་པ་དང་ཟླ་བ་ཁ་ཤས་ཀྱི་རྗེས་སུ་གསང་བ་དམ་པོའི་འོག་ནས་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ནས་རང་གི་བདེ་འཇགས་དང་བོད་ནང་འབྲེལ་ཡོད་ཚོར་དཀའ་ངལ་འཕྲད་ངེས་ཀྱི་དོགས་ཟོན་འོག་མིང་བརྗོད་འདོད་མེད་པའི་བོད་མི་གསུམ་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་འགྲེལ་བརྗོད་དང་ར་སྤྲོད་གནང་བྱུང། འོན་ཀྱང་ཁྲིམས་ཐག་གཅོད་མཁན་གྱི་ཁྲིམས་ཁང་གི་མིང་དང་ཚེས་གྲངས་ངེས་གཏན་ཞིག་ཤེས་རྟོགས་ཡོང་གི་མི་འདུག་ཅེས་གསུངས་བྱུང། གནས་ཚུལ་ངོ་སྤྲོད་པས་མུ་མཐུད་བརྗོད་ན་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ད་ཆ་སི་ཁྲོན་ཞིང་ཆེན་ཁོངས་ཀྱི་མེན་དབྱང་བཙོན་ཁང་དུ་བཙོན་འཇུག་གིས་ཁྲིམས་ཆད་འཁུར་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ཀིརྟི་དགོན་པའི་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་འཛིན་བཟུང་བཙོན་འཇུག་བྱེད་དགོས་དོན་ནི་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་སྐབས་སུ་རྔ་པ་ཀིརྟི་དགོན་གྱིས་རྒྱུན་ལྡན་གྱི་གྲྭ་ཚོགས་འཚོགས་མི་ཆོག་ཅེས་རྒྱ་ནག་གཞུང་གིས་བཀག་རྒྱ་བསྡམས་པར་མ་བརྩིས་པར་རྒྱུན་ལྡན་གྱི་གྲྭ་ཚོགས་མུ་མཐུད་འཚོགས་པར་བརྟེན་རྔ་པ་ཁུལ་གྱི་ཉེན་རྟོག་ལས་ཁུངས་ཟེར་བའི་བཀའ་ལ་མ་བརྩིས་པ་དང་མཉམ་འབྲེལ་མ་བྱས་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང ྋསྐྱབས་རྗེ་ཀིརྟི་རིན་པོ་ཆེ་རྣམ་གཉིས་ལ་བསྔོ་རྟེན་ཕུལ་བ་སོགས་དོན་ཚན་ཁ་ཤས་ཉེས་འཛུགས་བྱས་ཡོད་པ་འགྲེལ་བརྗོད་གནང་བྱུང། དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ནི་རྔ་པ་རྫོང་ཁོངས་ཕྱུགས་ལས་གོང་མའི་རུ་ཆུང་དྲུག་པ་ནས་ཡིན་པ་དང་ཆུང་དུས་ནས་རྔ་པ་ཀིརྟི་དགོན་གྱི་ཆོས་སྒོར་ཞུགས་ཏེ་ཕྱིས་སུ་ཚོགས་ཆེན་དབུ་མཛད་ཀྱི་མཛད་འགན་མཐར་ཕྱིན་པར་བཞེས་ཤིང་དེ་རྗེས་རྔ་པ་ཀིརྟི་དགོན་དང་ཀིརྟི་མ་དགོན་བཀྲ་ཤིས་ལྷུན་གྲུབ་གླིང། དུང་རི་ཀིརྟི་དགོན་གསུམ་གྱི་དབྱངས་དཔོན་དང་རྔ་པ་ཀིརྟི་དགོན་པའི་ཆོས་ལུགས་འཛིན་སྐྱོང་ཁང་གི་ལས་བྱེད་བཅས་ཀྱི་འགན་འཁུར་བཞེས་མུས་སྐབས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པ་ཞིག་ཡིན་འདུག་གནས་ཚུལ་འདིའི་མཁོ་སྒྲུབ་དང་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་གར་ནང་བོད་དོན་ཞུ་འབོད་གནང་བར་ཕེབས་མཁན་གྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐུ་ཚབ་ནས་རྒྱ་གར་གྱི་མ་ཧཱ་རཱ་ཤི་ཏཱ་ར་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་སྤྱི་ཁྱབ་བློན་ཆེན་གཞོན་པ་གཉིས་ལ་བོད་དོན་སྐོར་རེ་འབོད་ཞུས་པ་དང་རྒྱ་གར་གྱི་སློབ་གཉེར་ཁང་དུ་བོད་དོན་གཏམ་བཤད་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བའི་ནང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྣམ་པ་ཆ་བགོས་ཀྱིས་རྒྱ་གར་མངའ་སྡེ་ཁག་ནང་བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་བཞིན་པའི་གྲས་སུ་སྤྱི་ཟླ་དང་པོའི་ཚེས་བཅོ་ལྔ་ནས་སུམ་ཅུ་སོ་གཅིག་བར་རྒྱ་གར་གྱི་མངའ་སྡེ་མཧཱ་རཱ་ཤི་ཏཱ་ར་དང Goa། ཏི་ལི་ཀཱ་ན་ཁུལ་དུ་བོད་དོན་ཞུ་འབོད་དུ་ཕེབས་མཁན་སྤྱི་འཐུས་ཨ་འབྲུག་ཚེ་བརྟན་ལགས་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་སྤྱི་འཐུས་ཚེ་རིང་དབྱངས་ཅན་ལགས་གསུམ་ཡིན་ཞིང།

རྒྱ་ནག་གིས་བཙན་འཛུལ་བྱས་པའི་བོད་ནང་གི་གནས་སྟངས་དང་བོད་ནང་གི་བོད་མིའི་རིག་གཞུང་སྐོར་གཏམ་བཤད་གནང་བ་སོགས་ཕྱི་ཚེས་བཅོ་བརྒྱད་བར་མུ་མཐུད་ནས་བོད་དོན་དྲིལ་བསྒྲགས་དང་ཞུ་འབོད་ཀྱི་ལས་འགུལ་རིམ་པ་སྤེལ་ཡོད་པ་རེད་འདུག་དེ་ནས་ཁོང་རྣམས་ཀྱིས་ས་གནས་དེའི་ནང་གི་ཞུ་འབོད་ཉིན་མཐའ་མར Maharashtra མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Ajit Pawan དང་མཇལ་འཕྲད་ཞུས་ཏེ་བོད་དོན་སྙན་སེང་ཞུས་པ་དང་སྤྱི་ཁྱབ་བློན་ཆེན་གཞོན་པར་བོད་མི་མང་སྤྱི་འཐུས་ལྷན་ཁང་གི་དྲན་རྟེན་གྱི་ཕྱག་རྟགས་དང་བོད་སྐོར་གྱི་ཡིག་ཆ་ཕུལ་ཡོད་པའི་སྐོར་གནས་ཚུལ་སྤེལ་འདུག།
ལྷོ་ཨ་མི་རི་ཀའི་ཡུལ་བིར་ཟིལ་ནང་ཡོད་པའི་བིར་ཟིལ་བོད་ཁང་གིས་གོ་སྒྲིག་གནང་སྟེ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཀྱི་གནའ་བོའི་སྲོལ་རྒྱུན་གྱི་ལམ་ནས་དབུགས་གཏོང་ལེན་གྱི་ནུས་པའི་ཐོག་གསུང་བཤད་གནང་བཞག་དེ་ཡང་ཕྱི་ཟླ་དང་པོའི་ཚེས་བཅུ་བཞི་ཉིན་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་སའོ་པི་ལོ་གྲོང་ཁྱེར་གྱི་བོད་ཁང་ནང་དབུགས་གཏོང་ལེན་གྱི་ལུས་སྦྱོང་གི་ཕན་ནུས་སྐོར་གསུང་བཤད་གནང་བའི་སྐབས། སྦིར་ཟིལ་གྱི་ཡུལ་མི་ཧ་ཅང་མང་པོས་ཧ་ཅང་དོ་སྣང་ཆེན་པོས་སྔ་མོའི་བོད་ཀྱི་དབུགས་གཏོང་ལེན་གྱི་ལུས་སྦྱོང་གི་གཏམ་བཤད་ཐོག་མཉམ་ཞུགས་གནང་འདུག་ལ། ཚང་མར། ལུས་དང་སེམས་ཆོས་ཕྱོགས་ཀྱི་སོགས་གང་ཅིའི་ཐོག་ནས་འགྱུར་བའི་ཉམས་མྱོང་གསར་པ་ཞིག་རག་ཡོད་འདུག་དབུགས་གཏོང་ལེན་གྱི་ཇུས་གཞི་དེ་ནི་བསམ་བློའི་གནས་སྟངས་དང་སེམས་ཚོར་སྤྱི་ཡོངས་ཀྱི་ཆ་ནས་འཕྲོད་བསྟེན་ལ་ཕན་ཐོགས་ཡོད་པའི་སྐོར་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་མང་ཚོགས་ལ་གོ་བདེ་བའི་ངང་འགྲེལ་བརྗོད་ལེགས་པར་གནང་ཡོད་འདུག། ཡང་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན། Estudos Budistas Bodisatva ཞེས་པའི་ཆོས་ཚོགས་གསར་འཛུགས་གནང་མཁན་བླ་མ་པདྨ་བསམ་གཏན་ལགས་དང་ཁོང་གི་ཕྱག་རོགས་བཅས་ནས་སྦིར་ཟིལ་བོད་ཁང་གི་ཡིག་ཚང་གསར་པར་ཕེབས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་ཕྱོགས་སུ་མ་འོངས་པར་བོད་ཁང་དང་མཉམ་ལས་གནང་ཕྱོགས་ཐད་གྲོས་མོལ་གནང་ཡོད་འདུག། དེ་བཞིན་ཁོང་རྣམས་ལིག་མིན་ཆ་ཆོས་ཚོགས་སུ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་གོ་སྒྲིག་གནང་བའི་བསྙེན་མཚམས་སུ་མཉམ་ཞུགས་གནང་ཆེད་ཕེབས་བཞག་བིར་ཟིལ་བོད་ཁང་གིས་ཆོས་ཚོགས་དང་མི་སྒེར་པ་སོགས་དང་བླངས་པ་དང་རྒྱབ་སྐྱོར་གནང་མཁན་ཚང་མར་ཐུགས་རྗེ་ཆེ་ཞུས་གནང་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་བོད་ཁང་གིས་འདི་ལོའི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་ཀྱི་ཐོག་དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་དང། གྲོང་ཁྱེར་ནིའུ་ཡོག་ནང་ལ་རྟེན་གཞི་བྱས་པའི་ཡུཀ་རེན་གྱི Gogol Bordello རྣམ་གཉིས་ཡང་མཉམ་ཞུགས་གནང་གི་ཡོད་འདུག་དེ་ཡང་ཨ་མི་རི་ཀའི་བོད་ཁང་གིས་ལོ་རེའི་དཔལ་འབྱོར་འདུ་འགོད་ཐེངས་སུམ་ཅུ་སོ་བདུན་པའི་ཐོག་འཁྲབ་སྟོན་པ་ཁོང་གཉིས་ནས་བོད་ཁང་ལ་རྒྱབ་སྐྱོར་གནང་རྒྱུ་ཡིན་འདུག་ཨ་མི་རི་ཀའི་བོད་ཁང་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བཞིན་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་ཐབས་སུ་གསར་འཛུགས་གནང་བ་ཞིག་ཡིན་པ་རེད། དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་ནི། ཁོང་གི་རོལ་དབྱངས་ཀྱི་སྡིངས་ཆ་བེད་སྤྱོད་བྱས་ནས་སྤྱི་ཚོགས་ལ་བཞེན་སྐུལ་གནང་རྒྱུར་སྐད་གྲགས་ཡོད་པ་ཞིག་ཡིན་འདུག་ལ། དེ་བཞིན་ཡུཀ་རེན་གྱི Gogol Bordello ལགས་ཀྱང། རོལ་དབྱངས་ཀྱི་ལམ་ནས་སྤྱི་ཚོགས་ཞབས་ཞུ་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང། ཁོང་གི་རོལ་ཆའི་རུ་ཁག Les Claypool དང་ལྷན་དུ་མཉམ་ལས་གནང་ནས་ཡུཀ་རེན་གྱི་མི་དམངས་ལ་རྒྱབ་སྐྱོར་མཚོན་པའི་རོལ་དབྱངས་ཀྱི་ཨལ་བམ་འམ་སྒྲ་འཛིན་འཁོར་ཐག་བཏོན་ཡོད་པ་རེད། འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་རོལ་དབྱངས་འདུ་འཛོམས་ཀྱི་ཐོག་ཁོང་གཉིས་དང་ལྷན་དུ་འཁྲབ་སྟོན་པ་གཞན་མེག་ཁི་རོ་གིར་སི་ལགས་དང། མ་ཡ་ཧོ་ཁིས་ལགས། བསྟན་འཛིན་ཆོས་རྒྱལ་ལགས་སོགས་ཡོད་འདུག་ད་དུང་ཡང་མཉམ་ཞུགས་གནང་མཁན་རོལ་དབྱངས་པ་གཞན་ཁག་ཅིག་རིམ་པས་གསལ་བསྒྲགས་གནང་རྒྱུ་ཡིན་འདུག། ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་དེ་བཞིན། གྲོང་ཁྱེར་ནིའུ་ཡོག་ནང་དུ་ཡོད་པའི་ལོ་རྒྱུས་ལྡན་པའི་ཚོགས་ཁང་ཆེན་མོ་ཁཱར་ནེ་ཀི་ཞེས་པའི་ནང། འདི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉེར་དྲུག་གི་ཕྱི་དྲོ་ཆུ་ཚོད་བདུན་དང་ཕྱེད་ཀའི་ཐོག་འཁྲབ་སྟོན་གནང་གི་ཡོད་འདུག་ཕྱག་འཁྱེར་གྱི་ཐོག་ནས་དཔལ་འབྱོར་འདུ་འགོད་གང་བྱུང་བ་རྣམས་ཨ་རི་བོད་ཁང་ལ་རྒྱབ་སྐྱོར་ཆེད་གནང་རྒྱུ་ཡིན་འདུག།
གནད་དོན་དབྱེ་ཞིབ་པས་ཨ་ཧྥེ་རི་ཁའི་ནང་དཔལ་འབྱོར་འཕེལ་རྒྱས་ཡོང་ཐབས་མུ་མཐུད་འབད་བརྩོན་བྱེད་བཞིན་ཡོད་ཀྱང་བུ་ལོན་ནང་དུ་ཚུད་དེ་དཀའ་ངལ་འཕྲད་བཞིན་ཡོད་པའི་སྐོར་གསུངས་འདུག་དེ་ཡང་དངུལ་བུན་གྱིས་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ལ་འགོག་རྐྱེན་དུ་འགྱུར་བཞིན་པ་ལྟར་དཔལ་འབྱོར་ཐད་ཀྱི་དཔྱད་ཞིབ་ཆེད་ལས་པས་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་ཅིག་ནི་དངུལ་བུན་ནང་ཚུད་ཟིན་པ་དང་དཀའ་ངལ་འཕྲད་མ་མྱོང་བ་ཞིག་འཕྲད་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་ཅིང་དེ་ནི་ཨ་ཧྥེ་རི་ཁའི་རྒྱལ་ཁབ་དེ་དག་གི་དངུལ་བུན་གྱི་སྐྱེད་ཀ་མཐོ་རུ་ཕྱིན་ཡོད་པ་དང། རྒྱལ་ཁབ་ཀྱི་འཛུགས་སྐྲུན་ཐོག་ལ་དངུལ་བུན་གཡར་ཐུབ་པའི་ནུས་པ་མེད་པའི་གནས་སྟངས་ཡོད་པའི་སྐོར་ལ། Swiss གྲོང་ཁྱེར Davos ནང་ཚོགས་པའི་འཛམ་གླིང་གི་དཔལ་འབྱོར་ལྷན་ཚོགས་ཐོག་ལ་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོས་ནན་བརྗོད་གནང་ཡོད་པ་རེད་འདུག་དཔལ་འབྱོར་གྱི་དཀའ་ངལ་བྱུང་རིམ་ནི་ཕྱི་ལོ་ཉིས་སྟོང་བདུན་ནས་དགུ་བར་བཟོ་ལས་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་ནང་དཔལ་འབྱོར་དཀའ་ངལ་འཕྲད་པར་བརྟེན། དབུས་དངུལ་ཁང་གིས་དངུལ་བུན་གྱི་སྐྱེད་ཀ་དམའ་བོ་བཏང་བའི་སྐབས་འཛམ་གླིང་གི་ལྷོ་ངོས་ཀྱི་རྒྱལ་ཁབ་མང་ཆེ་བས་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་དང་འཛམ་གླིང་དངུལ་ཁང་བཅས་ནས་དངུལ་བུན་གང་ཐུབ་བླངས་ཡོད་པ་རེད། ཨ་ཧྥེ་རི་ཁའི་གླིང་ཆེན་རྒྱལ་ཁབ་མང་ཆེ་བ་ནི་དངུལ་གྱི་བུ་ལོན་འོག་ཏུ་ཚུད་ཡོད་ཅིང། གཞུང་འབྲེལ་གྱི་བུ་ལོན་ཕྱོགས་བསྡོམས་བྱས་ན་ཨ་མི་རི་ཀའི་ཌོ་ལར་ཁྲག་ཁྲིག་ཆེན་མོ་གཅིག་དང་གྲངས་ཆུང་བརྒྱད་ཙམ་ཡོད་པ་རེད། དེ་བཞིན་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་དང་འཛམ་གླིང་དངུལ་ཁང་སོགས་ཁེ་གཉེར་ལས་ཁང་ཁག་ནས་བུ་ལོན་ལེན་པ་ཕུད་ལྷག་འཕྲོས་ཀྱི་བརྒྱ་ཆ་ཉི་ཤུ་ཙམ་ནི་རྒྱལ་ཁབ་ཁག་ཅིག་གིས་དངུལ་བུན་བཏང་ཡོད་པ་དེའི་བསྡོམས་འབོར་ནས་བརྒྱ་ཆ་བཅུ་གཅིག་ཙམ་ནི་རྒྱ་ནག་ཁོ་ནས་བུ་ལོན་བཏང་ཡོད་པར་བརྟེན་ནས་ཨ་ཧྥེ་རི་ཁའི་གླིང་ཕྲན་རྒྱལ་ཁབ་མང་པོ་རྒྱ་ནག་གི་དངུལ་གྱི་བུ་ལོན་འོག་ཏུ་ཚུད་ཡོད་པ་རེད་འདུག། རྒྱ་ནག་དང་ཨ་མི་རི་ཀའི་དཔོན་རིགས་བར་དངུལ་རྩིས་ཀྱི་གནད་དོན་དང་འབྲེལ་བའི་ལྷན་ཚོགས་དེ་པི་ཅིང་དུ་མཇུག་སྒྲིལ་གནང་བཞག་དེ་ཡང་སྦེང་ཀོག་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀ་དང་རྒྱ་ནག་གི་དངུལ་རྩིས་ཀྱི་ཐད་མཉམ་ལས་ཀྱི་ལས་དོན་གནང་མཁན་དཔོན་རིགས་རྣམས་ཀྱི་ལྷན་ཚོགས་ཐེངས་གསུམ་པ་དེ་མཇུག་སྒྲིལ་གནང་ཡོད་འདུག་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་དབར་དངུལ་རྩིས་ཀྱི་མི་མཐུན་པའི་དངངས་འཚབ་རྣམས་སེལ་ཐབས་སུ་ཡུལ་གྲུ་གཉིས་ཀྱིས་སྡེ་ཚན་དེ་བཞིན་གསར་འཛུགས་གནང་བ་ཞིག་ཡིན་འདུག་ཨ་རིའི་ནོར་སྲིད་ལྷན་ཁང་གི་དཔོན་རིགས་དང་རྒྱ་ནག་མི་དམངས་དངུལ་ཁང་ཆེན་མོའི་དཔོན་རིགས་དབར་དངུལ་རྩིས་སྲ་བརྟན་ཡོང་ཐབས་ནས། ནག་ཚོང་གི་དངུལ་འགོག་ཐབས་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་གྲོས་མོལ་གནང་ཡོད་འདུག། ཨ་རིའི་ནོར་སྲིད་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ནས་རྒྱ་ནག་གི་སྲིད་བློན་གཞོན་པ་ཧོ་ལི་ཧྥེང་དང་ཐུག་འཕྲད་བྱས་ཡོད་པ་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་རེས་གཟའ་པ་སངས་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག་དེ་བཞིན་ཨ་མི་རི་ཀའི་སྐུ་ཚབ་ཚོགས་ཆུང་དེས་ནོར་སྲིད་དྲུང་ཆེ་ཆེན་མོ་ཇཱེ་ནེད་ཡེ་ལན་མཆོག་མ་འོངས་དུས་ཚོད་རན་པ་ཞིག་ལ་རྒྱ་ནག་ཏུ་བསྐྱར་དུ་གཟིགས་སྐོར་ལ་ཕེབས་རྒྱུ་ཡིན་པ་གསུངས་བཞག་ཨ་རིའི་ནོར་སྲིད་དྲུང་ཆེ་མཆོག་སྔ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་ནག་ཏུ་ཕེབས་ཡོད་པ་དང། དེ་བཞིན་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཁོང་གིས། ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྒྱ་ནག་གི་སྲིད་བློན་གཞོན་པ་ཧོ་དང་ཐུག་འཕྲད་གནང་ཡོད་པ་རེད། སྐབས་དེ་དུས་ཡུལ་གྲུ་གཉིས་ཀྱི་བར་མཉམ་ལས་བསྐྱར་གསོ་གནང་རྒྱུ་སོགས་གནད་དོན་མང་པོའི་ཐོག་གྲོས་མོལ་གནང་ཡོད་འདུག་ལྷན་ཚོགས་དེའི་ཐོག་ནས་རྒྱ་ནག་དང་ཨ་མི་རི་ཀའི་བར་མི་མཐུན་པའི་གནད་དོན་རྣམས་སེལ་ཐུབ་པ་དེ་འདྲ་བྱུང་མེད་ཀྱང། ཕྱོགས་གཉིས་ཀྱི་འབྲེལ་བ་ཇེ་སྡུག་ཏུ་མི་འགྲོ་བར་ཕན་ཐོགས་བྱུང་ཡོད་འདུག། ཨ་རིའི་སྲིད་འཛིན་ཟུར་པ་སྒྲོ་ནལ་ཀྲོམ་མཆོག་གིས། རྒྱ་ནག་གི་ཚོང་ཟོག་མང་པོར་ཁྲལ་འབབ་ཆེ་ཙམ་བརྒྱབ་པ་སོགས་ཚོང་འབྲེལ་གྱི་ཐོག་ནས་དམ་དྲག་ཤུགས་ཆེ་གནང་བའི་རྗེས། རྒྱ་ནག་དང་ཨ་མི་རི་ཀའི་དབར་དཔལ་འབྱོར་གྱི་གནད་དོན་མང་པོའི་ཐོག་རྩོད་གཞི་ཆགས་ཡོད་པ་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་ཉན་རྒྱུ་ཞུ་བ་ཡིན། ཉི་ཧོང་གི Moon Sniper ཞེས་པའི་མཁའ་དབྱིངས་ཀྱི་འཕུར་གྲུ་དེ་རེས་གཟའ་སྤེན་པའི་ཉིན་ཟླ་བའི་གྲོང་ཁྱེར་དུ་ལམ་ལྷོང་ལྡན་པའི་ངང་བབས་པ་དེ་ཡིས་རེས་གཟའ་སྤེན་པའི་ཉིན་ཉི་ཧོང་ནི་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་མཁན་གྱི་འཛམ་གླིང་ནང་གི་རྒྱལ་ཁབ་ལྔ་པ་དེ་ཆགས་ཡོད་པ་རེད་འདུག་དེ་ཡང་ཉི་ཧོང་གི Moon Sniper ཞེས་པ་འཛམ་གླིང་ནང་ནས་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པའི་ལམ་ལྷོང་བྱུང་མཁན་རྒྱལ་ཁབ་ལྔ་པ་དེ་ཡིན་ཞིང་འོན་ཀྱང་མུན་སི་ནེ་པར་ཞེས་པའི་མཁའ་དབྱིངས་ཀྱི་འཕུར་གྲུ་དེར་ཉི་འོད་གློག་གི་ནུས་པའི་དཀའ་ངལ་འཕྲད་དེ་གློག་རྫོགས་འགྲོ་བྱེད་བཞིན་པའི་གནས་ཚུལ་ཡོད་པ་གསུངས་འདུག། སྤྱིར་མཁའ་དབྱིངས་ཀྱི་འཕུར་གྲུ་སི་ལིམ་ཟེར་བ་དེ་ནི་གཞུང་དང་སྒེར་གྱི་བཟོ་གྲྭས་བཟོས་པའི་ཟླ་བའི་གྲོང་ཁྱེར་དུ་འགྲོ་མཁན་གྱི་འཕུར་གྲུ་གསར་པ་འགའ་ཤས་ཡོད་པའི་ནང་ནས་གཅིག་ཡིན་པ་དང་ལོ་ལྔ་བཅུའི་གོང་ལ་ཨ་མི་རི་ཀས་བཏང་བའི་འཕུར་གྲུ་ཟླ་བའི་གྲོང་ཁྱེར་དུ་འབྱོར་ཏེ་ཟླ་བའི་སྟེང་དུ་མི་བབ་ཐུབ་པ་བྱུང་ཡོད་པ་རེད། ད་བར་འཕུར་གྲུ་དེ་ཟླ་བའི་གྲོང་ཁྱེར་དུ་བབས་པའི་སྐབས་འཕུར་གྲུ་ཆག་སྐྱོན་བྱུང་སྟེ་ས་ཐོག་དང་འབྲེལ་མཐུད་ཆད་པའི་གནས་སྟངས་ཡོང་གི་ཡོད་ཀྱང་ད་རེས་ཉི་ཧོང་གི་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པ་བྱུང་ཡོད་པ་རེད། དེ་སྔོན་རྒྱལ་ཁབ་བཞིས་ད་བར་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པ་བྱུང་ཡོད་པ་ནི་ཨ་མི་རི་ཀ་དང་ར་ཤི་ཡའམ་སྐབས་དེའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་དང་རྒྱ་ནག། ཉེ་བའི་དུས་ཚོད་ན་རྒྱ་གར་བཅས་བཞིའི་ཐོག་ད་རེས་ཉི་ཧོང་རྒྱལ་ཁབ་དེ་ལྔ་པ་ཆགས་ཡོད་པ་རེད། ཉི་ཧོང་གི་མཁའ་དབྱིངས་ལས་ཁང JAXA ཞེས་པའི་དཔོན་རིགས། ཧི་ཏོ་ཤི་ཁུ་ནི་ན་ཁ་ཞུ་བས་ཕྱི་ཟླ་དང་པོའི་ཚེས་ཉི་ཤུའི་སྔ་དྲོའི་གསར་འགོད་ལྷན་ཚོགས་ཐོག་ལ། ཉི་ཧོང་གི་འཕུར་གྲུ་དེ་ཡིས་ཟླ་བའི་གྲོང་ཁྱེར་ནས་གནད་འགག་ཆེ་བའི་ལས་གཞི་མཁོ་བསྡུ་བྱ་རྒྱུའི་ཆེད་དུ་ཡིན་ཞིང། ཉི་འོད་ཀྱིས་འཕུར་གྲུ་བསྐྱར་དུ་གློག་བསག་པའི་རེ་བ་ཡོད་པ་གསུངས་འདུག་ཉི་ཧོང་གི་སྲིད་བློན་སྐུ་ཞབས་ཧྥུ་མི་ཡོ་ཁི་ཤི་ད་མཆོག་གིས་ཉི་ཧོང་གི་འཕུར་གྲུ་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པའི་གཏམ་བཟང་ལ་དགའ་བསུ་གནང་ཡོད་པ་དང་ཆབས་ཅིག་འཕུར་གྲུ་དེས་ཉི་འོད་ཀྱིས་གློག་བསག་དགོས་པའི་གནས་ཚུལ་ཐད་ཞིབ་ཕྲ་མཁྱེན་འདོད་ཡོད་པའི་སྐོར་གསུངས་པ་དང། དེ་བཞིན NASA ཞེས་པའི་ཨ་མི་རི་ཀའི་མཁའ་དབྱིངས་ལས་ཁང་གི་གཙོ་འཛིན Bill Nelson ཞུ་བས་སྤྱི་ཚོགས་དྲ་ལམ་ཐོག་ལ་ཉི་ཧོང་ལ་འཚམས་འདྲི་ཞུས་ཏེ་ཟླ་བའི་གྲོང་ཁྱེར་དུ་ལམ་ལྷོང་ལྡན་པའི་ཐོག་ནས་འཕུར་གྲུ་བབས་ཐུབ་མཁན་གྱི་ལོ་རྒྱུས་ནང་གི་རྒྱལ་ཁབ་ལྔ་པ་ཉི་ཧོང་ཆགས་པར་འཚམས་འདྲི་དང་ང་ཚོས་མུ་མཐུད་ནས་མཉམ་ལས་བྱ་རྒྱུ་ཡིན་པ་གསུངས་འདུག། རྒྱ་ནག་གིས་ཁྱིམ་མཚེས་རྒྱལ་ཁབ་ཚོའི་ནང་རྒྱ་གར་གྱི་ཤུགས་རྐྱེན་དེ་ཆུང་དུ་གཏོང་ཐབས་བྱ་བཞིན་ཡིན་པ། ལྡི་ལི་ནས་འགྲེལ་བརྗོད་གནང་མཁན་ཞིག་གིས་གསུངས་བཞག། དེ་ཡང་རྒྱ་གར་གྱི་ནོའེ་དཱ་གྲོང་ཁྱེར་ནས Roznama Rashtriya Sahara། ཞེས་པའི་དྲ་གནས་གསར་ཤོག་གིས་ཨུར་རྡུའི་སྐད་ཡིག་ཐོག་གནས་ཚུལ་སྤེལ་བའི་ནང། ཨེ་ཤི་ཡའི་མངའ་ཁུལ་དུ་རྒྱ་ནག་ནི་རྒྱ་གར་གྱི་ཁ་གཏད་གཙོ་བོ་ཞིག་ཡིན་པ་དང་སྲིད་བློན་ན་རེན་དཱ་མོ་དི་མཆོག་གི་ལས་རྒྱུན་རིང་མངའ་ཁུལ་དེའི་ནང་རྒྱ་གར་གྱི་ཤུགས་རྐྱེན་ཆེ་རུ་ཕྱིན་ཡོད་པ་དེ་རྒྱ་ནག་ནས་ཆུང་དུ་གཏོང་ཐབས་བྱ་འདོད་ཡོད་ལུགས་བཀོད་བཞག་རྒྱ་གར་དང་དཀྱིལ་ཤར་ཡུལ་གྲུའི་འབྲེལ་བ་ནི་ཧ་ཅང་སྲ་བརྟན་ཡོད་པ་དང་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ནས་ཀྱང་རྒྱ་གར་ལ་འབྲེལ་བ་བྱ་རྒྱུ་དེ་གལ་གནད་ཆེན་པོ་ཞིག་ལ་བརྩི་གི་ཡོད་པ་དང། དེ་བཞིན་ར་ཤི་ཡ་དང་ལྷན་དུ་རྒྱ་གར་གྱི་འབྲེལ་བ་ནི་ཧ་ཅང་ཡག་པོ་ཡོད་པའི་ཐོག་ཨ་མི་རི་ཀ་དང་ལྷན་དུ་འབྲེལ་བ་དེ་ཙམ་སྡུག་པོ་མེད་ཀྱང་ཁྱིམ་མཚེས་རྒྱལ་ཁབ་ཁོངས་ནས་འབྲེལ་བ་སྐྱོ་ཤོས་དེ་ནི་པ་ཀི་སི་ཐན་ཡིན་པ་དང། དེ་ནི་རྒྱ་གར་གྱི་ཕྱོགས་ནས་འབྲེལ་བ་བྱ་འདོད་མེད་པ་དེ་འདྲ་མིན་ཀྱང་པ་ཀི་སི་ཐན་གྱིས་འཇིགས་སྐུལ་རིང་ལུགས་པ་གསོ་སྐྱོང་བྱ་རྒྱུ་མཚམས་འཇོག་མ་བྱས་བར་ཡུལ་གྲུ་གཉིས་ཀྱི་འབྲེལ་བ་ནམ་ཡང་ཡར་རྒྱས་འགྲོ་མི་སྲིད་པ་དེ་པ་ཀི་སི་ཐན་གྱིས་གསལ་པོར་ཤེས་ཀྱི་ཡོད་པ་རེད་ཞེས་དང། དེ་བཞིན་རྒྱ་ནག་གིས་རྒྱ་གར་དང་མཉམ་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་ལུགས་བཤད་བཞིན་དུ་ཕྱོགས་གཞན་ཞིག་ནས་རྒྱ་སྐྱེད་རིང་ལུགས་ཀྱི་བསམ་བློ་དོར་གྱི་མེད་པ་རེད་ཞེས་བཀོད་བཞག་དེ་བཞིན་གསར་ཤོག་དེའི་དཔྱད་རྩོམ་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་ནག་གི་ཁ་ནས། རྒྱ་དཀར་ནག་གཉིས་སྤུན་མཆེད་ལྟ་བུ་ཡིན་ཞེས་བཤད་བཞིན་དུ་རྒྱ་གར་ལ་དམག་བརྒྱབ་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ཀྱི་གྷལ་ཝན་ལུང་གཤོང་དུ། རྒྱ་གར་གྱི་ས་སྲུང་དམག་མིའི་ཐོག་ཚུར་རྒོལ་བྱས་ནས་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་དམར་གསོད་བཏང་ནས་རྙོག་དྲ་ཆེན་པོ་བཟོས་ཡོད་པ་རེད། རྒྱ་གར་ནི་ཁྱིམ་མཚེས་རྒྱལ་ཁབ་ཤིརི་ལངྐ་དང་བཱང་ལ་དེཤ་འབར་མ་བལ་ཡུལ་འབྲུག་ཡུལ་ཨབ་གྷ་ནིས་ཐང་སོགས་དང་ལྷན་དུ་མི་ལོ་བརྒྱ་ཕྲག་མང་པོ་ནས་འབྲེལ་བ་བཟང་པོ་ཡོད་པ་ནི་རྒྱ་ནག་གིས་ཤེས་བཞིན་པ་རེད་ཅེས་བཀོད་བཞག། རྒྱ་ནག་སྲིད་བློན་ཝང་ཡི་ནས་སྦི་ར་ཟིལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་ཡོད་པའི་སྐོར་བཤད་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་སྦི་ར་ཟིལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་བྱེད་པར་དགའ་བསུ་ཡོད་ཟེར་བ་དང་ཐེ་ཝན་ནི་རྒྱ་ནག་དང་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་ལུགས་དང།

སྦི་ར་ཟིལ་གྱི་ཕྱི་སྲིད་བློན་ཆེན་ནས་ཁོང་དང་ཝང་ཡི་ཕན་ཚུན་ཡུཀ་རེན་དང་གྷ་རྫ་ནང་གི་དམག་འཁྲུག་སྐོར་དང་དམག་འཁྲུག་གི་དཀའ་ངལ་ཅི་ལྟར་སེལ་ཐབས་སྐོར་ལ་གོ་བསྡུར་བྱས་པའི་སྐོར་གསུངས་ཡོད་པ་དང་རྒྱ་ནག་ཕྱི་སྲིད་བློན་ཆེན་ནས་ཚོང་འབྲེལ་གྱི་འབྲེལ་ལམ་ཡོད་པའི་རྒྱལ་ཁབ་གཉིས་པོས་སེམས་ཐག་ཉེ་བའི་ཡིད་ཆེས་བསྐྲུན་དགོས་གལ་ཆེ་བའི་སྐོར་བཤད་ཡོད་ལུགས་བཀོད་འདུག།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས། དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་ཙམ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ངོ་སྤྲོད་གཏམ་བཤད་གནང་ཡོད་པའི་སྐོར་ལ་ནེའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་བྱོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དང། ཧི་མ་ལ་ཡའི་དཔེ་མཛོད་ཁང་ཟུང་འབྲེལ་གྱིས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་བཅུ་དགུའི་ཉིན་གྱི་དགོང་དྲོར

ད་དེ་བསྒྱུར་ཡ་ལ། ད་ང་ཚོ་ག་འདྲ་སེ་བསྒྱུར་བ། ཨན་དེ་ག་བར་བཞག་པ་ཟེར་དུས། ད་བོད་ནང་ལོགས་ཡོད་པས་ན་དམའ་རིམ་ད་རྒྱ་ནག་གཞུང་གིས་བཀག་སྡོད་རེད་མཐོ་རིམ་ན་དེ་དམིགས་བསལ་ད་ད་བར་དུ་བཀག་བཞག་པའི་ལོ་རྒྱུས་ལས་ཤེས་ར་ཤེས་ར་ཡོད་མ་རེད་གོ། བཀག་དགོས་ཡ་སེ་མི་འདུག་ཁོ་བོ་རྒྱུ་བརྒྱག་དགོས་ར་མི་འདུག་གོ་དེ་བྱས་དུས། ད་ང་ཚོ་བོད་ཕྱི་ནང་ག་བ་ར་བྱས་ཡོད་པས་ན། ད་འདིའི་དེང་དུས་ཀྱི་ཤེས་ཡོན་གྱི་ད་ཁོ་རྩ་བའི་མཉམ་འབྲེལ་རྒྱལ་ཚོགས་ཀྱིས་གཏན་འབེབས་བཟོས་བཞག་པའི Modern Education གྱི་ད་དེབ་སྟོང་ཕྲག་གསུམ་ལྷག་ཞིག་འདུག།
དགེ་བཤེས་ལགས་ཀྱིས་མུ་མཐུད་ནས་གསུང་བཤད་གནང་བའི་ནང། དུས་རབས་འདིའི་ཚན་རིག་གི་མྱུར་ཚད་དང་མཐུན་པའི་བོད་ཀྱི་སྐད་ཡིག་གིས་རྗེས་ཟིན་པར་བྱེད་དགོས་པ་དང། ལྷག་དོན་འབྱུང་འགྱུར་ལོ་ཁ་ཤས་རིང། མི་བཟོས་རིག་ནུས་ཀྱི་ཁྱབ་ཚད་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པས། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། ངེས་པར་དུ་དེང་རབས་ཀྱི་དེབ་ལྔ་བརྒྱ་བོད་ཡིག་ཏུ་བསྒྱུར་རྒྱུ་གལ་ཆེན་པོ་ཡིན་པ་དང། དེབ་དེ་དག་བོད་ཡིག་ཏུ་བསྒྱུར་རྒྱུའི་ཐད་ནས། གཙོ་བོ་བྱང་ཨ་རིའི་ཁུལ་དུ་གནས་སྤོས་བྱས་པའི་བོད་མི་ཤེས་ཡོན་ཅན་ཚོས། ཆ་ཤས་ལེན་ཐུབ་པའི་ཐུགས་རེ་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་བ་དང། ལས་གཞི་འདིའི་ཐད་ལ། ཉེ་བའི་ཆར་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་གནས་བཞུགས་ཀྱི་བོད་མི་ཤེས་ཡོན་ཅན་རྒན་པ་ཁག་ཅིག་གིས་རྒྱབ་སྐྱོར་གྱིས་ཆ་ཤས་བླངས་ཡོད་པ་བཞིན།

བཅོ་ལྔ། འདི་འདྲའི་ཞིག་གི་ནང་ལོགས་ལ་ཁོང་རྣམ་པ་ཚོས་ཀྱིས་སོ་སོའི་ཆོས་དང་རིག་གཞུང་གང་ལ་ཕྱག་ལེན་གནང་པ་ཡིན་ན་དེ་དུས་ཚོད་ཡག་པོ་ཅིག་འདུག་གོ། ཨ་འདི་བཞིན་ད་ང་ཚོའི་འབོད་སྐུལ་ག་རེ་ཞིག་ཡོད་ཟེར་ན། ད་འདི་ཆེས་བོད་ཡིག་ཡ་ཡག་པོ་འདུག་དབྱིན་ཇི་ཤེས་འདུག་འདུག་མང་ཆེ་བ་ཞིག་ཨ་ག་ཚང་ང་ཚོས་ཞུས་ཡིན། ད་ཁྱོད་རང་ཚོས་ང་ཚོས་མཉམ་དུ་ཤུགས་རྒྱབ་བྱས་ཨ་ནི། སོ་སོ་གི་དེབ་རེ་རེ་བསྒྱུར་ཐུབ་མཁན་གྱིས་བསྒྱུར་རོགས་བྱེད་ཟེར་ཨ་ནི་བསྒྱུར་མ་ཐུབ་མཁན་དེ་འདྲ་ཡོད་པས་ན་དེབ་རེ་རེ་སྦྱིན་བདག་གནང་རོགས་བྱེད་ཟེར་བ། ད་ང་ཚོས་གང་ལྟར་མཉམ་དུ་བཙན་བྱོལ་ནང་ལོགས་ནས། གང་ལྟར་ཤུགས་རྒྱབ་བྱས་ལོ་ཁ་ཤས་ཀྱི་ནང་ལོགས་ལ་དངོས་གནས་དེང་དུས་ཀྱི་ཤེས་ཡོན་གྱི་དེ་འདྲའི་དེབ་ལྔ་བརྒྱ་ཞིག་ང་ཚོ་ཚང་མས་ཤུགས་རྒྱབ་བྱས་རེད་པ། ཨ་ནི་མི་མང་པོ་ཡོད་དུས་ཁོ་ཤི་བཞུགས་ཕར་བཀྲམ་བཞག་པ་ན་ཤི་ར་མང་པོ་སྐྱེས་མ་རེད། ད་འདི་འདྲའི་རྡོག་རྡོག་ཅིག་བཟོས་ནས། མ་འོངས་པ་ལ་ང་ཚོ་བོད་ལ་འགྲོ་ཡ་གོ་སྐབས་ཅིག་སླེབས་པ་ཡིན་ན་དངོས་གནས་ད་བཙན་བྱོལ་བོད་མི་ཚོ་གི་བཙན་བྱོལ་གྱི་ལུང་པ་ནས་རེད་པ། དེང་དུས་ཀྱི་ཤེས་ཡོན་གྱི་དེ་འདྲའི་གི subject ཆ་ཚང་གི་ཅིག་གི་དེ་འདྲའི་གི་དེབ་ལྔ་བརྒྱ་ཅིག Collection། ཆེན་པོ་གཅིག་བཟོས་བྱས། བོད་མི་རིགས་ལ་ལེགས་སྐྱེས་ཕུལ་བ་ཡིན་ན་དེ་མ་འོངས་པར་ལོ་ངོ་བརྒྱ་ཕྲག་མང་པོར་གནས་ཡག་གི་དེ་གཅིག་རེད། དམིགས་བསལ་དེ་རིང་གི་འདུ་འཛོམས་འདིའི་མཇུག་ཏུ། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང། ཟླ་སྣང་ཐེབས་རྩའི་འགན་འཛིན། ནུས་སྣང་བླ་མ་ཚེ་དབང་ལགས་དང། ཧི་མ་ལ་ཡའི་རིག་གཞུང་ལྟེ་གནས་ཁང་གི་འགན་འཛིན། ཀུན་དགའ་གསུམ་གྱིས་དགེ་བཤེས་ལགས་ཀྱིས། ལས་གཞི་རྒྱ་ཆེ་སྤེལ་བཞིན་པར་གཟེངས་བསྟོད་ཅིག་ཕུལ་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལྗོན་པིར་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། Swiss དང Liechtenstein བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་འཐུས་མི་རྣམས་ཀྱི་ལོ་གསུམ་གྱི་དུས་ཡུན་ཕྱི་ཟླ་གསུམ་པ་ནས་རྫོགས་ཀྱི་ཡོད་སྟབས་འཐུས་མི་གསར་པའི་སྔོན་འགྲོའི་འོས་འདེམས་སུད་སི་བོད་མིའི་གནས་ཡུལ་ཚང་མའི་ནང་དུ་དུས་གཅིག་ཏུ་གནང་པའི་སྐོར་ལ་སུད་སི་ནས་རབ་འགའ་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེའི་སྙན་སྒྲོན་ཞུ་བ་ཡིན། དེ་ཡང་སུད་སི་དང་ལིག་ཏེན་ཞི་ཀྲང་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱི་ལོ་གསུམ་གྱི་དུས་ཡུན་རྫོགས་གྲབས་ཡོད་ཙང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་སུད་སིའི་བོད་མིའི་གནས་ཡུལ་ས་གནས་ཁག་ཉི་ཤུ་རྩ་ལྔའི་ནང་དུས་གཅིག་ཏུ་ས་གནས་གྲོས་ཚོགས་ཀྱི་འཐུས་མི་དང་བོད་རིགས་ཚོགས་པའི་འཐུས་མི་རྣམས་ཀྱི་སྔོན་འགྲོའི་འོས་བསྡུ་གནང་བཞིན་པའི་སྐབས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་སུད་སི་བོད་མིའི་ལྟེ་གནས་རི་ཀོན་ཁུལ་ཆེད་མངགས་བསྐྱོད་དེ་ས་གནས་འོས་བསྡུའི་འགན་འཛིན་པད་མ་ལགས་སུ་འོས་བསྡུ་གནང་པའི་བརྒྱུད་རིམ་གྱི་ཁྲོད་མི་མང་ནས་ཐུགས་སྣང་གནང་ཕྱོགས་དང་འགན་འཁུར་བཞེས་ཕྱོགས་ཀྱི་ཐད་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། སུད་སི་དང་ལིག་ཏེན་ཞི་ཀྲང་བོད་རིགས་ཚོགས་པའི་འཐུས་མི་རྣམས་ནི་ས་གནས་གྲོས་ཚོགས་ཀྱི་འཐུས་མི་དང་ས་གནས་ཚོགས་ཆུང་སོ་སོའི་མི་མང་གི་འཐུས་མིའི་ལས་འགན་གཅིག་ལྕོགས་བྱས་ཏེ་བཞེས་ཀྱི་ཡོད་ཙང་ས་གནས་འོས་བསྡུ་ཚོགས་ཆུང་གིས་ཐེངས་འདིའི་འོས་བསྡུ་འདི་ནི་ཤིན་ཏུ་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་ཞུ་གི་ཡོད། དེ་བཞིན་མི་མང་གི་ངོས་ནས་ཀྱང་ཁག་ཅིག་གིས་གལ་ཆེར་ངོས་འཛིན་གྱིས་འོས་མིའི་ནང་མཉམ་ཞུགས་དང་འོས་བསྡུའི་ཆ་ཤས་བཞེས་ཏེ་གང་ལ་དེ་ཙམ་ཡག་པོ་འདུག་ཅེས། Swiss ནང་ལ་ད་སྤྱི་བཏང་དངོས་འབྲེལ་ཟེར་འདི་ཚོགས་ཆུང་ཉི་ཤུ་རྩ་ལྔ་ཡོད་རེད་པ་ལ། དེ་ཚོ་གང་ག་ལོག་ལ་འོས་བསྡུ་འགན་འཛིན་རེ་རེ་ཡོད་རེད། ཨ་ནི་དེ་མིན་པའི་གལ་མཁྱེན་གསལ་གྱི་ཟུར་དཔང་རྣམ་པ་ཡོད་རེད། ང་ཡང་ང་ཚོའི་གི་ཚོགས་ཆུང་ནང་ལ་དངོས་འབྲེལ་ཟེར་ནས་ང་ཚོ་ཚོགས་མི་ཚོས་གི་དོ་སྣང་ཡག་པོ་གནང་གི་འདུག་བ་ལ། ད་ལྟ་ད་རིང་སྔོན་འགྲོ་ཡིན་ཙང་ཨ་ནི་དངོས་འབྲེལ་ཟེར་ནས་ཕེབས་མཁན་འོ་ཙམ་འདུག།

ཁང་མིང་དང་སྡོད་ཡུལ་བཀོད་རྒྱུ་སྨོས་མེད་ཐོག་ཕ་ཡུལ་དང་ད་ལྟའི་ལས་གནས་ཇི་ཡིན་བཀོད་དགོས་དུས་ཏོག་ཙམ་དཀའ་ངལ་འདུག་ཅེས། དེ་སྔོན་མ་དེ་བར་མི་ཁ་ཤས་ཀྱིས་འོས་བླུགས་ཡ་ཡོད་བསམ་བསམ་ཅིག་ཡོད་བསམ་སོང། དངོས་འབྲེལ་འོས་ནང་ལ་ད་དེ་ནས་འདམ་འགྲོ་གི་རེད་བ། འདི་ད་རེས་འདི་ལ་ཡ་འོས་ཤོག་ནང་ལ་ཡ་གཅིག་མ་གཏོགས་བཟོས་གནང་མི་འདུག་བ་མི་གཅིག་མ་གཏོགས་མི་འདུག་བ། ད་ཡིན་ནའི་ང་ཚོ་གར་ནང་གི་བྱས་པ་རེད་ཟེར་ན།

མཇུག་ཏུ་ད་ལྟའི་ལས་ཐོག་གི་འཐུས་མི་ནོར་བུ་ལགས་སུ་གུས་པ་གསར་འགོད་པས་འབྱུང་འགྱུར་གྱི་འཐུས་མིའི་ཆེད་དུ་འོས་བསྡུའི་ནང་མཉམ་ཞུགས་གནང་མཁན་དང་འོས་བསྡུའི་ཆ་ཤས་བཞེས་མཁན་འདོད་བློ་ཁེངས་པ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ། སུད་སི་བོད་མིའི་ལྟེ་གནས་རི་ཀོན་ཚོགས་ཆུང་འདི་བཞིན་མི་འབོར་མང་ཞིང་ཚོགས་ཆུང་རྙིང་ཁུངས་ཤིག་ཡིན། ཡིན་ནའི་ད་ལྟའི་ཆར་རྒན་པའི་མཇུག་གཞོན་པས་མཐུད་ཐུབ་མིན་གྱི་ཐད་ཞན་ཆ་འདུག་ཅེས། དགུང་ལོ་བགྲེས་པ་ཚོས་ད་ཡག་པོ་གནང་གི་འདུག་ད་ཡིན་ན་ད་ལོ་གཞོན་པ་མང་པོ་ཡོད་རེད་དེ་ལོ་གཞོན་ཀྱི་ཕེབས་མཁན་དཔེ་ཉུང་ཉུང་རེད་ཟེར་བ། རྩ་བའི་བྱས་ན་དེ་འཐུས་མི་དེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་དེ། དེ་འདྲ་སོང་ཙང་ང་རང་ཚོར་ལོ་གཞོན་པའི་དུས་སུ་དོ་སྣང་གནང་དགོས་གལ་ཆེན་པོ་ཡིན་ས་རེད་ད་དགུང་ལོ་བགྲེས་པ་ཚོ་མ་གཏོགས་གཞོན་པ་ཕེབས་མཁན་དཔེ་ཞེ་དྲག་ཉུང་ཉུང་རེད་ཞེ་ལོ། སུད་དང་ལིག་ཏེན་ཤི་ཏན་བོད་རིགས་ཚོགས་པའི་སྒྲིག་ཁོངས་སུ་ཚོགས་ཆུང་ཉི་ཤུ་རྩ་ལྔ་ཡོད་པ་དང་ཚོགས་ཆུང་སོ་སོའི་འགན་ཁུར་བཞེས་མཁན་འཐུས་མི་རྣམས་ཀྱི་ས་གནས་གྲོས་ཚོགས་ཀྱི་འཐུས་མིའི་ལས་འགན་ཀྱང་གཅིག་ལྕོགས་བྱས་ཏེ་བཞེས་དགོས་དུས་འཐུས་མི་ཚོར་ལས་ཀ་མང་བའི་རྐྱེན་གྱིས་འཐུས་མིའི་ལས་དོན་གྱི་ནང་མཉམ་ཞུགས་གནང་མཁན་དེ་ཙམ་མང་པོ་མེད་པའི་ཞན་ཆ་ཡོད་འདུག། ས་གནས་གྲོས་ཚོགས་ཀྱི་འཐུས་མི་དང་བོད་རིགས་ཚོགས་པའི་འཐུས་མིའི་སྔོན་འགྲོའི་འོས་བསྡུ་ཟིན་པ་དང་དངོས་གཞིའི་འོས་འདེམས་དེ་བཞིན་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་གནང་གཏན་འཁེལ་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། ཐེངས་འདིའི་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང། རྡ་རམ་ས་ལའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གིས་བོད་ཀྱི་དམངས་ཁྲོད་བྱིས་པའི་སྒྲུང་དེབ་རིགས་ལྔ་གསར་པ་དཔར་སྐྲུན་འགྲེམས་སྤེལ་གནང་བ་སོགས་སྐོར་ལ། འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་རྒན་སྐལ་བཟང་དབང་འདུས་ལགས་སུ་བློ་བེ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོར་འཚམས་འདྲི་དང་ཆབས་ཅིག་ཏུ་ང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་བློ་བེ་ཡིན། ད་རེས་ཀྱི་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་འདིར། རྡ་རམ་ས་ལའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གིས་བོད་ཀྱི་དམངས་ཁྲོད་བྱིས་པ་གི་སྒྲུང་དེབ་རིགས་ལྔ་དཔར་སྐྲུན་འགྲེམས་སྤེལ་གནང་བ་སོགས་ཀྱི་སྐོར། འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་རྒན་སྐལ་བཟང་དབང་འདུས་ལགས་དང་ལྷན་ནས་གླེང་མོལ་བྱེད་རྒྱུ་དང། ཐོག་མར་རྡ་རམ་ས་ལའི་གསར་འགྱུར་ཁག་ཅིག་བཤད་རྒྱུ་ཡིན། རྒྱ་གར་ཡུལ་མི་དང་བོད་མིའི་བར་འབྲེལ་ལམ་ཡག་པོ་ཡོང་བ་དང་རྒྱ་གར་གྲོང་གསེབ་ཁག་ཏུ་བོད་དོན་གོ་རྟོགས་ཡར་སྐྱེད་ཡོང་བ་བཅས་ལ་དམིགས་ཏེ། བཞུགས་སྒར་དུ་ཧིན་བོད་མཛའ་འབྲེལ་ཚོགས་པ་གིས་ལོ་རེ་བཞིན་རྒྱ་གར་གྲོང་གསེབ་ཁག་ཏུ་སྨན་བཅོས་སྐོར་སྐྱོད་གནང་ལམ་ཡོད་པ་བཞིན། འདི་ལོར་ཡང་བདུན་ཕྲག་འདིའི་ནང་རྡ་རམ་ས་ལའི་ཉེ་འཁྲིས་ཀྱི་རྒྱ་གར་གྲོང་གསེབ་ས་ལི་ཟེར་བ་དེ་འགྲིམ་འགྲུལ་དང་འཕྲོད་བསྟེན་གི་ཆ་རྐྱེན་ཧ་ཅང་ཞན་པོ་ཡོད་པར་བརྟེན། ཧིན་བོད་མཛའ་འབྲེལ་ཚོགས་པ་གི་བཀོད་སྒྲིག་གནང་ནས་བདེ་ལེགས་སྨན་ཁང་དང་རྒྱ་གར་ཧྥོར་ཊིས་སྨན་ཁང་སོགས་ཀྱི་སྨན་པ་རྣམས་ཆེད་བསྐྱོད་ཀྱིས་རྒྱ་གར་ཡུལ་མི་གྲོང་གསེབ་པ་ཚོར་རིན་མེད་ཀྱི་ལམ་ནས་ནད་རིགས་བརྟག་དཔྱད་དང་སྨན་བཅོས་རིན་མེད་ཀྱི་སྒོ་ནས་གསོལ་སྨན་ཕུལ་གནང་གི་ཡོད་པ་བཅས། ཧིན་བོད་མཛའ་འབྲེལ་ཚོགས་པ་གི་དྲུང་ཆེ་འཕྲིན་ལས་བྱམས་པ་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ད་ལོ་རྩིས་ཤིག་ཡིན་ན་ད་ང་ཚོ་བདེ་ལེགས་སྨན་ཁང་གིས་ཅིག་དེ་ལ X Ray Machine ད་ལྟའི་ཆ་ལ་ཡར་ཐོན་གསར་ཤོས་དེ་འདུག་བྱས་ནས་གོ་སྒྲིག་ཞུས་ཡོད་རེད་འདིའི་ཆ་ལ་ཡར་ཁོ་རང་ཚོ་བདེ་ལེགས་སྨན་ཁང་ནས Nurse གཉིས་འདུག་སེ་ཕེབས་ཡོད་རེད་ད་ད་ལྟའི་ཆ་ལ་ཡར་ང་རང་ཚོ་བདེ་ལེགས་སྨན་ཁང་གི་དབུ་འཛིན་ཟླ་བ་ཕུན་དཀྱིལ་ལགས་ཀྱིས་ང་ཚོའི་ཆ་ལ་འདུག་ཟེར་ནས་གྲོང་གསེབ་ལ་འདུག་ཕེབས་བསྡད་ཡོད། དེའི་སྒང་ལ་ཡར་ད་ད་ད་རྡ་རམ་ས་ལ་གི་སྨན་ཁང།

བཟོ་ཚོང་ཁང་ལ་རྗེས་སུ་ཡི་རང་དང། དངོས་སུ་ལག་བསྟར་ཐུབ་མིན་ལ་རིམ་པས་ལྟ་ཞིབ་གནང་ངེས་ཀྱི་ཞུ་ཡིག་ཕུལ་བ་གི་སྐོར་སོགས། དབུས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ནས་ངོ་སྤྲོད་གནང་གི་འདུག། ལོ་དཀྱིལ་ནས་རྒྱ་ནག་ལ་རིགས་རྫས་བསྡུ་ལེན་ཡོ་ཆས་ཀྱི་ཨ་ནེ་ཚོང་སྒྱུར་བྱེད་པའི་མཚམས་འཇོག་བྱས་ཟིན་པ་དང་ཨ་ནེ་ད་ཆ་མུ་མཐུད་ཨ་ནེ་མི་ངོ་ཆོད་པའི་འཕྲུལ་རིགས་དེ་ཚོ་ཨ་ནེ་ཚོང་སྒྱུར་བྱེད་ཀྱི་མེད་ཟེར་དེ་འདྲ་ཅིག་གསུངས་ཡོད་རེད། དེའི་ཐོག་ལ་བུད་མེད་ལྷན་ཚོགས་ཀྱི་ངོས་ནས་ཨ་ནེ Thermo Fisher། ཚོང་ལས་ཁང་གི་དབུ་ལས་ཡོངས་ལ་ཨ་ནེ་བཟང་སྤྱོད་ཐོག་ཨ་ནེ་འགྲོ་བ། མི་ཡི་རིགས་བདེ་རྩར་གནོད་པའི་ཁྲིམས་འགལ་གྱི་ཚོང་སྒྱུར་ཆ་ཚང་མཚམས་འཇོག་འདུག་ཟེར་ཡག་གནང་བ་ལ་རྗེས་སུ་ཡི་རང་ཞུས་དང་ད་ནང་བཞིན་གྱི Thermo Fisher བཟོ་ཚོང་ཁང་ནས་རྒྱ་ནག་ལ་ཁྲིམས་འགལ་གྱི་ཚོང་སྒྱུར་མཚམས་འཇོག་བྱེད་རྒྱུ་ཡིན་པ་དངོས་སུ་ལག་ལེན་བསྟར་འདུག་ཟེར་ཡག་བསྟར་གྱི་ཡོད་མེད་དེ་ཡང་མ་འོངས་པ་ང་ཚོ་མུ་མཐུད་ནས་འདུག་ཟེར་ཡག་ཞིབ་འཇུག་བྱས་དང་ད་ནང་བཞིན་གྱི། དེ་བཞིན་རྒྱལ་སྤྱི་གི་བཟོ་ཚོང་ཁང་གཞན་དག་ལ་ནས་ཀྱང་རྒྱ་ནག་ལ་ཁྲིམས་འགལ་གྱི་ཚོང་སྒྱུར་རིགས་བྱེད་ཚད་མུ་མཐུད་ནས་ང་ཚོ་བུད་མེད་ལྷན་ཚོགས་ཀྱི་ངོས་ནས་ཡང་མཐའ་གཅིག་ཏུ་ངོ་རྒོལ་ཡོད་ཞེས་དང་ད་ག་ནང་བཞིན་གྱི་ཞིབ་འཇུག་བྱེད་པ་འདི་འདྲ་བྱུང་བ་ར་ཤི་ན་ཡང་ག་བ་ལ་ཡང་ང་ཚོས་ཉེན་དུ་ཕུད་དགོས་ནས་དེ་དུས་ཐོག་དུས་ཐོག་ལ་དེ་འདྲ་ཅིག་བྱེད་ཀྱི་ཡིན། རྡ་རམ་ས་ལའི་ས་གནས་འགོ་འཛིན་ལས་ཁུངས་ཀྱི་ཁོར་ཡུག་ཚན་པ་གི་ངོས་ནས་བདུན་ཕྲག་འདིར་བཞུགས་སྒར་གྱི་སྡོད་ཤག་དབར་ནས་གྲོང་གསེབ་ཁུལ་དུ་གཙང་བཟོ་དང། རྒྱ་གར་གྲོང་སྡེ་ལས་ཁུངས་ཀྱི་སྤྱི་ཁྱབ་ལ་ཐུག་འཕྲད་ཀྱིས་ཟློས་གར་ལམ་དང་བོད་ཕྲུག་ཁྱིམ་སྡེ་གི་ལམ། གླིང་སྐོར་ལམ་བཅས་སུ་གློག་གསར་འཛུགས་གནང་ཐུབ་པ་སོགས། རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ནས་ངོ་སྤྲོད་གནང་གི་འདུག། དེ་གས་ང་ཚོ་ཨ་མདོ་གྲོང་གསེབ་གཡས་གཡོན་ཆ་ཚང་གཅིག་ང་ཚོ་ཁོར་ཡུག་ཚན་པའི་ངོས་ནས་ཨ་ནི། མི་མང་མང་པོ་དེ་རེད་ད་ནང་བཞིན་རྒྱ་གར་ཡུལ་མི་མང་པོ་ཞིག་འཛོམས་བྱས་ང་ཚོ་གཙང་མ་བཟོ་ཡག་ཆ་ཚང་གཅིག་ཁ་སང་སྒྲུབ་པ་རེད་དེའི་དེ་ང་ཚོ་གི་ད་ལྟ། ད་བདུན་ཕྲག་འདིའི་ནང་ལོགས་ཆགས་བསྡད་ཀྱི་འདུག་དེ་ནས་ད་ལྟ་ཡང་བདུན་ཕྲག་འདིའི་ནང་ལོགས་ནས་ང་ཚོའི་མི་སྒེར་རྒྱ་གར་གྱི་ཨ་ནི་གྲོང་སྡེ་ལས་ཁུངས་ཀྱི་སྤྱི་ཁྱབ་དེ་ཚོ་ཐུག་པ་རེད་ད་ག་ནང་བཞིན་གྱི་མི་སྒེར་ཨ་ནི Smart City གྱི་འབྲེལ་ཡོད་ལས་བྱེད་དེ་ཚོ་ཐུག་བྱས་སྤྱི་དང་རྩ་བའི་ང་ཚོའི་ད་ལྟ་ད་ཟློས་གར་ལམ་ཁ་རེད TCV ལམ་ཁ་དེ་གའི་ཆ་ཚང་ལ་ཡང Street Light གློག་ད་ཚད་དང་ལྡན་པ་ཞིག་ཨེ་ཆ་ཚང་ལ་ཡང་སྒར་ཚར་རེད་ད་ཁ་ཤས་ཅིག་ད་ལྟ་ང་ཚོ་སྒར་ད་སྒར་བཞིན་པ་ཡིན་གཞན་དག་དེ་ཚོ་ང་ཚོའི་ཆ་ཚང་ཅིག་ཨ་ནི་ད་བོད་ཆོས་བཏང། ཆོས་ཡ་ཡོད་པ་རྐྱང་རྐྱང་རེད་ཨ་ད་ནང་བཞིན་གྱི་གླིང་སྐོར་ལམ་ཁ་དེ་གས་ཆ་ཚང་ལ་ཡང་ད་ང་ཚོས་ད་ས་གནས་འགོ་འཛིན་གྱི་ངོས་ནས་མི་སྒེར་རྒྱ་གར་དཔོན་རིགས་དང་མཉམ་དུ་འབྲེལ་བ་བྱས་བྱས་གང་ལྟར་ང་རང་ཚོ་ལ་ཨ་རྒྱ་གར་གྱི་མི་མང་གི་གྲོང་གྲོང་གསེབ་ཁག་ལ་ཨ་ནི་མཐུན་འགྱུར་ཡོད་པ་གཅིག་མཚུངས་གཅིག་མཚུངས་བྱས་ང་ཚོ་བོད་པའི་གནས་སྡོད་ཀྱི་ས་ཆ་དེ་གས་ལ་ཡང་གློག་འཛུགས་ཡ་དེ་གས་ཆ་ཚང་ཞིག་ད་གྲུབ་པ་ཡིན་ལགས་ཞེས་དེ་ཞུ་བ་ཡིན། གཤམ་ལ་རྣམ་པ་ཚོས་ཕྲན་ནས་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་རྒན་སྐལ་བཟང་དབང་འདུས་ལགས་དང་ལྷན། བོད་ཡིག་ནང་བྱིས་པའི་སྒྲུང་དེབ་བོད་ཀྱི་དམངས་ཁྲོད་དུ་སྒྲུང་གཏམ་གྱི་རིགས་ལྔ་པར་སྐྲུན་གནང་བ་གི་སྐོར་ལ་གླེང་མོལ་ཞུས་པར་གསན་རོགས་ཞུ། ལགས་སོ་རྡ་རམ་ས་ལ་ནས་རེས་གཟའ་ཉི་མ་གི་ལེ་ཚན་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་རེས་གཟའ་ཉི་མ་གི་ལེ་ཚན་འདི་གི་ནང་རྡ་རམ་ས་ལ་ལ་རྟེན་གཞི་བྱས་པ་གི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་རྒན་ཨ་ནི་སྐལ་བཟང་དབང་འདུས་ལགས་ཆེད་དུ་གདན་འདྲེན་ཞུས་ནས་ཉེ་བའི་ཆར་ལ་ད་རྣམ་པ་ཚོ་གི་དེབ་གཙོ་བོ་དེ་ད་བྱིས་པ་གི་སློབ་གསོ་དང་འབྲེལ་བ་གི་དེ་འདྲ་གི་དེབ་ཅིག་རྣམ་པ་ཚོ་གི་པར་སྐྲུན་འགྲེམས་སྤེལ་གནང་འདུག་པ་དེ་འདྲ་ཡིན་དུས་ཐོག་མའི་ཆ་ལ་རྣམ་པ་ཚོ་གི་ལས་ཁུངས་དང་འབྲེལ་བ་གི་ཐོག་ནས་ད། དེབ་དེ་ནས་པར་སྐྲུན་གནང་རྒྱུའི་སྐོར་རེ་ངོ་སྤྲོད་ཅིག་གནང་ན་ལ། ལའོ། ད་ང་ཚོ་ད་ལྟ་མཉྫུ་ཤྲཱི་ཤེས་ཡོན་ཞབས་ཞུ་ཁང་གིས་ད་འདས་པའི་གི་ལོ་ལྔ་ཅིག་གི་རིང་ལ་ང་ཚོ་ལས་གཞི་གལ་ཆེ་བ་གཅིག་དེ་བོད་ཀྱི་སྐད་ཡིག་ནང་ལོགས་ལ་བྱིས་པའི་གི་སྒྲུང་དེབ་པར་སྐྲུན་དང་ཨ་ནི་འགྲེམས་སྤེལ་བྱས་དེ་ཆགས་བསྡད་ཀྱི་ཡོད་དུས་ཙམ་པ་ལ་ད་ཕལ་ཆེར་ད་ལྟ་བར་དུ་ང་ཚོའི་གི་བོད་ཡིག་ནང་ལོགས་ལ་བྱིས་སྒྲུང་དཔར་འགྲེམས་བྱས་ནས་འགྲེམས་སྤེལ་བྱས་པ་དེ་བརྒྱད་ཅུ། མ་འདྲ་བ་བརྒྱད་ཅུ་ལྷག་ཞིག་ཆགས་བསྡད་ཀྱི་ཡོད། ད་དེའི་ནང་ལོགས་ནས་ད་ཉེ་བའི་ཆར་ལ་ང་ཚོས་ཀྱི་ལོ་འདི་གི་ནང་ལ་ད་ལས་གཞི་གཙོ་བོ་འདྲ་བོ་འདི་ང་རང་ཚོ་བོད་པ་རང་གི་ད་གནའ་གཏམ་ཟེར་ན་རེད་དམངས་ཁྲོད་ཀྱི་སྒྲུང་གཏམ་ཨ་ནི་བྱིས་པའི་ཀྱི་སྒྲུང་དེབ་ཀྱི་ངོ་བོ་ཐོག་ནས་མར་པར་སྐྲུན་བྱས་འདི་ལས་གཞི་ཅིག་འགོ་བཙུགས་ནས་ཁ་སང་ང་ཚོ་ད་དབུ་འབྱེད་བྱས་དང་འགྲེམས་སྤེལ་བྱས་འདི། འདི་འདྲས་ཀྱི་བོད་པའི་དམངས་ཁྲོད་ཀྱི་སྒྲུང་གཏམ་ལྔ་ཅིག་བྱིས་པའི་སྒྲུང་དེབ་ཀྱི་རྣམ་པའི་ཐོག་ནས་པར་སྐྲུན་བྱས་ནས་ང་ཚོ་དབུ་འབྱེད་དང་འགྲེམས་སྤེལ་བཅས་བྱས་ཡོད་རེད། ད་སྤྱིར་བཏང་ང་ཚོ་མཉྫུ་ཤྲཱི་གི་ཚོགས་པས་ཀྱི་བྱིས་པའི་སྒྲུང་དེབ་ད་རིགས་འདྲ་མི་འདྲ་ང་ཚོས་ཀྱི་ཅིག་པར་སྐྲུན་བྱེད་ཀྱི་ཡོད་རེད་འདི་ནང་ལ་མང་པོ་ཅིག་གསར་རྩོམ་ཡོད་རེད་ད་ནང་བཞིན་གྱི་ཡང་འཛམ་བུ་གླིང་ནང་གི་བྱིས་པའི་སྒྲུང་དེབ་གལ་ཆེ་བ་འདི་འདྲས་ཡང་བོད་བསྒྱུར་བྱས་ནས་བསྒྱུར་འདི་འདྲས་ཡང་ཡོད་རེད། ཡིན་ནའང་ད་ཉེ་བའི་གི་ལས་གཞི་འདི་ད་བྱིས་པའི་གི་སྒྲུང་དེབ་ནང་ལོགས་ནས་ཡང་ང་རང་ཚོ་བོད་པ་རང་གི་དམངས་ཁྲོད་གི་སྒྲུང་གཏམ་གནའ་གཏམ་ད་མང་པོ་ཞིག་ཁ་རྒྱུན་ཡུལ་ལ་ཡོད་པ་དེ་གས་འདི་ཨ་ནི་བྱིས་པའི་གི་སྒྲུང་དེབ་རི་མོ་བྱས་ནས་ར་བ་དེ་འདྲས་གི་ཨ་ནི་བྱིས་པའི་སྒྲུང་དེབ་གི་ངོ་བོ་ཐོག་ནས་པར་སྐྲུན་བྱེད་ཐུབ་པ་ཡིན་ན་ཨ་ནི་ཕྱོགས་གཅིག་ནས་ཨ་ནི་སྐད་ཡིག་ཡར་རྒྱས་འགྲོ་ཡ་ལ་ཕན་ཐོགས་གི་རེད་ཕྱོགས་གཞན་པ་གཅིག་ནས་སྒྲུང་དེབ་དེ་གས་འདི་ཨ་ནི་བོད་པ་རང་གི་སྒྲུང་ཡིན་པ་སོང་ཙང་ཨ་ནི་ཅིག་བྱིས་པའི་གི་ཅིག་ཁོར་ཡུག་དང་རིག་གཞུང་དང་ལོ་རྒྱུས་གི་རྒྱབ་ལྗོངས་དང་འོས་པ་དང་འཚམས་པ་ཅིག་ཆགས་ཡོད་དུས་ཙམ་པ་ལ་འདི་ང་ཚོ་ཡང་ལས་གཞི་གལ་ཆེན་པོ་ཅིག་བརྩིས་ནས་ད་ལྟ་ང་ཚོ་དེབ་ལྔ་པར་སྐྲུན་ཚར་བ་དེ་རེད་ཨ་ད་ལྟའི་ང་ཚོ་དེབ་དྲུག་ཅིག་ལས་ཀ་བྱེད་བཞིན་པ་ཡིན། རྒན་སྐལ་བཟང་དབང་འདུས་ལགས་ད་ཅིག་རྣམ་པ་ཚོ་གི་མཁྱེན་གསལ་རེད་སྤྱིར་བཏང་གི་ད་འཛམ་བུའི་གླིང་གི་བྱིས་པ་གི་སེམས་ཁམས་རིག་པ་ཟེར་ཡ་དེ་ད་དཔེ་མི་སྲིད་པ་གལ་ཆེན་པོ་བརྩི་གི་ཡོད་རེད་བྱིས་པ་བྱིས་པ་གི་སློབ་གསོ་དང་འབྲེལ་བ་གི་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་ཡང་ད་ལྟ་གི་དེབ་འདི་འདྲའི་མང་པོ་ཅིག་བོད་པ་གི་ནས་ཕྲུ་གུ་ཆུང་ཆུང་དེ་ཚོ་ལ་དམིགས་བྱས་ནས་དེ་འདྲའི་གི་དཔར་སྐྲུན་དང་ཨ་ནི་གསར་རྩོམ་དང་འདྲ་མི་འདྲ་གནང་ཡོང་དུས་ཨ་ནི་ཅིག་གཙོ་ཆེ་ཤོས་འདྲ་བོ་དེའི་གི་རྒྱབ་ལོགས་གི་བསམ་བློ་འདྲ་བོ་རྣམ་པ་ཚོ་གི་ག་འདྲ་ཅིག་འཁྱེར་གི་ཡོད་རེད། ཨ་ད་ང་ཚོའི་གི་ད་སྤྱིར་བཏང་ང་ཚོ་བོད་པའི་གི་ཕྲུ་གུ་འཚར་ལོངས་བྱེད་པའི་གི་ཨ་ནི་ཁོར་ཡུག་ནང་ལ་ཅིག་བོད་པའི་གི་སྐད་ཡིག་ནང་ལ་ཡོད་པའི་གི་ད་བྱིས་པའི་གི་སྒྲུང་དེབ་ད་ནང་བཞིན་གི་བོད་པའི་རིག་གཞུང་དང་འབྲེལ་ཆགས་པའི་གི་རྩེད་མོ་རྩེ་ཡ་གི་རྩེད་ཆས་དེ་འདྲའི་གི་མཐུན་རྐྱེན་དཀོན་པོ་ཞེ་པོ་ཡོད་པའི་གི་ད་སྟོང་ཆ་ཆེན་པོ་ཅིག་ང་ཚོ་སྔོན་མ་ནས་ཚོར་བསྡད་ཀྱི་ཡོད་རེད། འདི་སྟོང་ཆ་འདི་ཡོད་པ་ལ་བརྟེན་ནས་ཨ་ནི་ཅིག་ད་ཁོར་ཡུག་འདི་འདྲའི་ནང་ལོགས་ལ་འཚར་ལོངས་བྱས་པའི་གི་ཨ་ནི་བོད་པའི་ཕྲུ་གུ་དེ་ཚོ་ཆེན་པོ་ཆགས་པའི་སྐབས་ལ་ཨ་ནི་སོ་སོའི་སྐད་ཡིག་གི་གནས་ཚད་དེ་གས་འདི་འདང་ངེས་བཞིན་པ་མེད་པ་ད་ནང་བཞིན་གི་སོ་སོའི་གི་རིག་གཞུང་ལ་ཅིག་དགའ་ཞེན་དང་ར་བ་ད་ནང་བཞིན་གི་རིག་གཞུང་གི་གོ་རྟོགས་ཡང་དེ་ཙམ་མེད་པ་འདི་འདྲའི་གི་ང་ཚོ་དཀའ་ངལ་འཕྲད་ཀྱི་ཡོད་དུས་ཙམ་པ་ལ། ཕྱོགས་གཅིག་ནས་སློབ་གྲྭ་ཁག་ནང་ལོགས་ལ་ཨ་ནེ་བོད་པའི་སྐད་ཡིག་སློབ་ཁྲིད་བྱེད་ཡ་དང་བོད་པའི་གི་རིག་གཞུང་ཅིག་སློབ་གསོ་སྤེལ་ཡ་དེ་ཚོ་གལ་ཆེན་པོ་རེད། ཡིན་ནའི་དེ་དང་མཉམ་དུ་ཨ་ནེ་ཕྲུ་གུ་འཚར་ལོངས་བྱེད་སའི་གི་ཁྱིམ་ནང་ལ་ཨ་ནེ་ཕྲུ་གུའི་གི་རིག་གཞུང་དང་འབྲེལ་བ་ཡོད་པའི་གི་སྒྲུང་དེབ་དང་རྩེད་ཆས་མང་པོ་ཞེ་པོ་ཅིག་མེད་པ་ཡིན་ན་རང་བཞིན་གི་ཨ་ནེ་ཕྲུ་གུའི་འཚར་ལོངས་ལ་དཀའ་ངལ་འདྲ་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ད་ང་ཚོའི་ཕུགས་རྒྱང་གི་དམིགས་ཡུལ་གཙོ་བོ་འདྲ་བོ་དེ་གང་ཅི་བོད་པའི་གི་ཕྲུ་གུ་ཆུང་ཆུང་འཚར་ལོངས་བྱེད་པའི་སྐབས་ལ་སོ་སོའི་གི་སྐད་ཡིག་ནང་ལོགས་ལ་སོ་སོའི་གི་རིག་གཞུང་དང་འབྲེལ་བ་ཡོད་པའི་གི་ཨ་ནི་གཅིག་སྒྲུང་དེབ་དང་རྩེད་ཆས་མང་པོ་ཞེ་པོ་ཅིག་ཡོད་པའི་གི་ཁོར་ཡུག་ནང་ལོགས་ལ་འཚར་ལོངས་བྱུང་བ་ཡིན་ན་རང་བཞིན་གི་ཨ་ནི་བོད་པའི་གི་རྣམ་པ་གཅིག་བརྟན་པོ་གཅིག་གནས་ཐུབ་ཡ་རེད་བ་སྐད་ཡིག་གི་གནས་ཚད་ཡག་པོ་ཡོང་ཡ་ད་ང་ཚོའི་དམིགས་ཡུལ་གཙོ་བོ་འདྲ་བོ་དེ་དེ་འདྲ་ཆགས་བསྡད་ཀྱི་ཡོད་རེད། རྒན་སྐལ་བཟང་དབང་འདུས་ལགས་ད་ཁྱེད་རང་ཨ་ནི་སྤྱིར་བཏང་གི་སློབ་གྲྭ་གི་དགེ་རྒན་གཅིག་ནི་ཡུན་རིང་པོ་དེ་འདྲ་བཞུགས་ཡོད་རེད་ད་ག་ནང་བཞིན་གི་ཨ་ནི་སློབ་གསོ་གི་སྐོར་རེད། ཆེད་སྦྱོང་གི་ནུབ་ཕྱོགས་ཀྱི་རྦད་དེ་རིག་གཞུང་གཏིང་ཟབ་མོ་དེ་འདྲའི་སློབ་གསོ་གི་སྐོར་རྒན་ལགས་ཁྱེད་རང་གིས་སློབ་སྦྱོང་གནང་འདུག་བ་དེ་འདྲ་ཡིན་དུས་ཅིག་ཁྱེད་རང་གིས་ནས་ཅིག་ཉམས་མྱོང་ཕྱོགས་མང་པོ་ཅིག་ནས་བསགས་བྱས་ནས་ཕྱོགས་སྡོམ་བྱེད་ཡོང་དུས་ད་ལྟ་ཡིན་ན་ཅིག་ང་རང་ཚོ་གི་བོད་པ་གི་ནས་ཕྲུ་གུ་ཆུང་ཆུང་དེ་ཚོ་ལ་ཅིག་སློབ་གསོ་སྤྲད་དུས་ཆུང་ཆུང་དུས་ནས་ད་ཅིག་སློབ་གསོ་སྤྲད་སྟངས་ཀྱི་ཐོག་ནས་མ་འདང་ས་དང་ཞན་ཆ་དང་ང་རང་ཚོ་གི་ཡར་རྒྱས་གཏང་དགོས་ས་གི་གནད་འགག་གཙོ་བོ་འདྲ་བོ་ག་རེ་མཐོང་གི་ཡོད་དམ། ད་དེ་ད་སྤྱིར་བཏང་ང་ཚོ་གི་ཡར་རྒྱས་གཏང་དགོས་ཡ་གི་གནད་དོན་ད་ངས་མང་པོ་ཞེ་པོ་ཅིག་ཡོད་རེད་བསམ་གི་འདུག་རེད་བ། ད་དེ་ནང་ལོགས་ནས་གནད་དོན་གལ་ཆེ་བ་གཅིག་དེ་ད་སྤྱིར་བཏང་ང་ཚོ་གི་སློབ་གྲྭ་ཁག་ནང་ལོགས་ལ་ཨ་ནེ་བོད་ཡིག་སློབ་ཁྲིད་བྱས་དེ་ད་སྔོན་འགྲོ་འཛིན་གྲྭ་དང་པོ་དེ་བ་ནས་འགོ་བཙུགས་བྱས་བྱས་ནས་འཛིན་གྲྭ་ལྔ་པ་བར་དུ་སློབ་ཚན་ཆ་ཚང་ཨ་ནེ་བོད་ཀྱི་སྐད་ཡིག་ནང་སྦྱང་གི་ཡོད་རེད། ཨ་ནེ་དེ་ནས་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་དུ་ཨ་ནེ་བོད་ཡིག་འདི་སློབ་ཚན་གཅིག་གི་ངོ་བོའི་ཐོག་ནས་གང་ཅི་བོད་ཀྱི་སྐད་ཡིག་སློབ་སྦྱོང་བྱས་དགོས་གང་ལྟར་ལོ་བཅུ་གཉིས་སློབ་སྦྱོང་བྱེད་ཀྱི་ཡོད་པ་རེད་དེ་མཐར་འཛིན་གྲྭ་བཅུ་གཉིས་མཐར་ཕྱིན་པའི་སྐབས་ལ་ཨ་ནེ་གང་ཅི་ཕྲུ་གུ་དེ་གི་བོད་ཡིག་གི་གནས་ཚད་འདི་ང་ཚོ་འདོད་བློ་ཁེངས་པ་ཞིག་ཡོད་རེད་ཟེར་ན་ཏན་ཏན་ཡོད་མ་རེད་མང་ཆེ་བ་བྱེད་ཡ་རེད་བ་ད་བརྒྱ་ཆ་བཅོ་ལྔ་ཉི་ཤུ་དེ་འདྲས་བོད་ཡིག་གནས་ཚད་ཡག་པོ་ཡོད་པ་དེ་འདྲས་ད་ཡོང་ཆོག་གི་རེད་བ་ཡིན་ནའི་མང་ཆེ་བ་དེ་གནས་ཚད་འདི་འདང་ངེས་ཤེས་པ་ཅིག་ཡོང་གི་ཡོད་མ་རེད་བྱས་ཙང་དེ་དུས་ཙམ་པ་ལ་ང་ཚོའི་གི། ལོ་བཅུ་གཉིས་རིང་ལ་བོད་ཀྱི་སྐད་ཡིག་བསླབ་ཀྱི་ཡོད་རེད་དེ་ཡིན་པ་ནི་ཨ་ནི་གནས་ཚད་འདི་འདང་ངེས་ཤེས་པ་ཞིག་ཡོང་གི་མེད་དུས་ཙམ་པ་ལ་ཏན་ཏན་བསླབ་གཞི་གི་ཐོག་ནས་སྐྱོན་ཆ་ཡོད་པ། ཀློག་དེབ་ཀྱི་ཐོག་ནས་སྐྱོན་ཆ་ཡོད་པ་རེད་བ། ད་ག་ནང་བཞིན་གི་ཨ་ནི་བྱིས་སྒྲུང་དང་དེ་འདྲས་ཀྱི་འདང་ངེས་ཤེས་པའི་གི་ཁོར་ཡུག་མེད་པ་རེད་བ། ད་ག་ནང་བཞིན་གི་དགེ་རྒན་གྱི་སློབ་ཁྲིད་གནང་སྟངས་ཀྱི་ཐབས་ལམ་གི་ཐོག་ནས་སྐྱོན་ཆ་ཡོད་པ་རེད། ངས་དེ་འདྲས་ཀྱི་ཡང་དཀའ་ངལ་ཆེན་པོ་ཞིག་མཐོང་བསྡད་ཀྱི་འདུག་རེད། འདི་ཡང་ང་རང་ཚོའི་གི་ཅིག་མི་རིགས་ཀྱི་འཐབ་རྩོད་རེད་རིག་གཞུང་རེད་སྐད་ཡིག་རྒྱུན་གནས་ཐུབ་དང་མ་ཐུབ་ཀྱི་སྐོར་རྩ་དོན་གཅིག་ལ་ཡང་རག་ལས་ཡོད་དུས་ཙམ་པ་ལ་འདི་སྒང་ལ་དེ་འདྲས་ད་ང་ཚོའི་གི་བསླབ་གཞི་བསྒྱུར་བ་གཏང་ཡ་ཀློག་དེབ་བསྒྱུར་བ་གཏང་ཡ་སློབ་ཁྲིད་བྱེད་སྟངས་བསྒྱུར་བ་གཏང་ཡ་མཐུན་རྐྱེན་བཟང་དུ་གཏང་ཡ་དེ་འདྲས་ཅིག་མ་བྱས་པ་ཡིན་ན་གང་ཅི་ད་ཅིག་སློབ་ཚན་ཁྲིད་པ་ཙམ་གྱིས་འབྲས་བུ་ཞེ་དྲག་ཐོན་གྱི་མེད་པའི་གི་དཀའ་ངལ་ཅིག་མཐོང་བསྡད་ཀྱི་འདུག་རེད་བ། དེ་ནས་དཀའ་ངལ་གཉིས་པ་དེ། ང་ཚོའི་སླབ་གྲྭ་ཁག་ནང་ལོ་ལ་ད་སློབ་ཚན་མང་པོ་ཞེ་དྲག་ཅིག་སླབ་ཀྱི་ཡོད་དེ་སློབ་ཚན་འདི་གའི་དེ་སྦྱངས་ནས་ཨ་ནེ་ཕྲུ་གུ་ཚོས་ཀྱི་བསམ་བློ་བཏང་ཡག་གི་དམིགས་བསལ་གྱི་ད་ང་ཚོ་ཚད་མཐོ་བོའི་གྱི་བསམ་བློའི་གྱི་རིག་རྩལ་རེད་བ་དཔྱད་ཞིབ་བྱེད་ཡག་གདེང་འཇོག་བྱེད་ཡག་གསར་གཏོད་བྱེད་ཡག་རེད་བ་དེ་འདྲའི་གྱི་ཨ་ནེ་ཅིག་ཚད་མཐོའི་གྱི་བསམ་བློའི་གྱི་རིག་རྩལ་དེ་གའི་དེ་ང་ཚོའི་སླབ་གྲྭའི་ནང་ལོ་ལ་སྐྱེད་སྲིང་ཞེ་དྲག་བྱེད་ཐུབ་མེད་པ་བྱས་ཁོ་ཅིག་ཤེས་ཡོན་ཤེས་བྱ་སོ་དྲུག་ཅིག་སྦྱངས་ནས་ཨ་ནེ་དེ་ཡིག་ཚད་བཏང་ནས་ཁུངས་འཁྱོལ་ནས་ཁོ་ཡར་འཛིན་གྲྭ་འཕར་འགྲོ་གི་ཡོད་པ་ཙམ་མ་གཏོགས་པའི་དེ་འདྲའི་གྱི་ཡང་ཚད་མཐོའི་གྱི་བསམ་བློའི་རིག་རྩལ་འདི་ཨ་ནི་ང་ཚོ་སླབ་གྲྭའི་ཁག་ན་སླབ་གྲྭ་ཁག་ན་སྐྱེད་སྲིང་ཞེ་དྲག་བྱེད་ཐུབ་མེད་པའི་གི་ཡང་ཉིན་དཀའ་ངལ་ཞིག་མཐོང་སྟེ་འདུག་བ་འདི་གིས་ཨ་ནི་ཡང་མཐོ་རིམ་སླབ་གྲྭར་འགྲོ་བའི་སྐབས་ལ་ང་ཚོའི་ཕྲུ་གུ་ཚོས་གི་ཅིག་ལག་ཁྱེར་ད་ཞེ་པོ་འཁྱེར་ཡ་ཡོད་རེད་དེ་ཡིན་པ་ཡིན་ནའི་ཚད་མཐོ་བོའི་གི་ཨ་ནི་ཅིག་སློབ་སྦྱོང་བྱེད་ཐུབ་ཡ་རེད་བ་ཨ་ནི་ད་ནང་བཞིན་འདི་ལ་བརྟེན་ནས་སྤྱི་ཚོགས་ནང་ལོ་ལ་གཅིག་ཚད་མཐོ་བོའི་གི་ལས་ཀའི་ཕུལ་ཐུབ་ཡ་དེ་ངས་དཔེ་དཀའ་ངལ་འཕྲད་ཀྱི་རེད་བསམ་གྱི་འདུག་ལགས། རྒན་ལགས་ད་ཁྱེད་རང་གི་ནས་མཁྱེན་ཆུབ་རེད་བོད་ནང་འདྲ་བོ་ཡིན་ན་ད་གྲོང་ཁྱེར་ཁག་ནས་འཚར་ལོངས་བྱུང་ནས་ན་ད་གནས་ཚུལ་ཐ་དད་རེད་མ་གཞི་སྤྱི་བཏང་གི་གྲོང་གསེབ་ནས་ཡོང་མཁན་དེ་ཚོ་སོ་སོ་གི་ད་ཆུང་དུས་ནས་ནས་ཕ་མ་དང་སོ་སོ་གི་ད་མི་སྡེ་དང་མཉམ་དུ་བསྡད་བཞག་ཡོད་པ་ཡིན་ཙང་ནས་གཅིག་བོད་སྐད་དེ་ཡི་གེ་མི་ཤེས་ནའང་དཔེ་ཡག་པོ་གཅིག་ཁོ་རང་ཚོ་གི་ཤེས་གི་ཡོད་རེད་བ་འདི་ནས་འདྲ་བོ་ཡིན་ན་ད་གཅིག་སྤྱི་བཏང་གི་ད་ཕྲུ་གུ་དེ་ཚོ་ལོ། གཅིག་ནས་ད་ལོ་བཅུ་བཞི་བར་དུ་འདྲ་བོ་གཅིག་གིས་སོ་སོ་གི་ཕ་མེས་ཀྱི་སྐད་དེ་ད་ཡར་རྒྱས་འགྲོ་གི་ཡོད་རེད་ལབ་ཀྱི་འདུག་བ་ད་ཅིག་རྨང་གཞི་འདྲ་བོ་བཞག་ན་ལབ་ན་བསམ་བློའི་ནང་བག་ཆགས་དེ་དེ་འདྲ་ཡིན་དུས་ཅིག་འདི་ནས་འདྲ་བོ་ན་ད་སྤྱི་ཚོགས་གཞན་དག་ཅིག་གི་ནང་བོད་པ་དེ་ཚོ་བསྡད་ཡོད་དུས་ད་དེ་འདྲའི་གི་སོ་སོ་གི་བོད་སྐད་དེ་བོད་པ་གི་བྱིས་པ་དེ་ཚོ་གི་ཆུང་དུས་ནས་ཁོ་རང་གི་ཕ་མེས་ཀྱི་སྐད་ལབ་ན་ད་ཅིག་མ་སྐད་ལབ་ན་གང་ལྟར་དེ་ཆགས་ཡག་གི་ནས་ཅིག་ཐབས་ཤེས་འདྲ་བོ་རྣམ་པ་ཚོ་གི་ག་འདྲ་དགོངས་པ་ཞིག་ཡོད་ན། ད་དེ་སྤྱིར་བཏང་ང་ཚོ་ད་ཕྱི་ལོག་ལ་བཞུགས་མཁན་གྱི་བོད་པ་ཚོ་གི་དཀའ་ངལ་ཅིག་རེད་རོ། ད་དམིགས་བསལ་གྱི་ད་ང་ཚོ་རྒྱ་གར་ཁག་རྒྱ་གར་ནང་ལ་ཡིན་པ་ན་ད་གཞིས་ཆགས་ཀྱི་རྣམ་པ་ཚོ་འགྲོ་ཕྱིར་ག་ལ་གང་འཚམས་ཡོད་དུས་ཡང་གནས་སྟངས་དེ་འདྲ་གི་རོ། ནུབ་ཕྱོགས་ལ་ཕྱིན་པ་ན་ད་གཞིས་ཆགས་ཀྱི་རྣམ་པ་དེ་ཡང་མི་འདུག་དཀའ་ངལ་དེ་ཡང་དེ་ལས་ཆེ་བ་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ། ད་དེ་གཙོ་བོ་དཔེར་ན་སྐད་ཆ་བཤད་དང་ཉན་རེད་བ། འདི་ཨ་ནི་བོད་སྐད་ཡག་པོ་བཤད་ཐུབ་ཡ་རོ་བོད་སྐད་ཡག་པོ་གོ་ཐུབ་ཡ་འདི་ནང་ལ་ཨ་ནི་ཁྱིམ་གྱི་རོ་ཁྱིམ་བདག་རྣམ་པ་ཚོས་གི་ད་འགན་ཡིན་གཅིག་མིན་གཅིག་བཞེས་དགོས་ཀྱི་རེད་བསམ་གི་འདུག་རོ་ནང་ལ་ད་ནང་ལ་གང་ཅི་ད་བོད་སྐད་བཤད་དང་ཉན་གི་ཁོར་ཡུག་ཅིག་སོ་སོ་རང་གི་དཀའ་ལས་རྒྱབ་ནས་ཤུགས་རྒྱབ་ནས་བསྐྲུན་པ་ཡིན་ན་ང་ཚོ་ཕྱི་རྒྱལ་ཁག་བཞུགས་མཁན་ནང་ལོ་ནས་ང་ཚོ་དཔེ་མཚོན་སྟོན་ཡ་དེ་འདྲ་དཔེ་མང་པོ་ཡོད་རེད་ད། ཕྱི་གི་ཁོར་ཡུག་ནང་ལོགས་ལ་ཨ་ནི་བོད་ཀྱི་སྐད་ཀྱི་བེད་སྤྱོད་བྱེད་ཡག་གི་ཁོར་ཡུག་མེད་པ་ཡིན་ན་ཡང་ནང་ལ་གང་ཅི་ཕ་མས་ཀྱི་དེ་འདྲའི་དཀའ་ལས་རྒྱག་གི་ཡོད་པ་ཚོ་ཚང་ཕྲུ་གུ་ཚོས་ཀྱི་བོད་སྐད་བཤད་དང་ཉན་ལ་ཁྱོན་ནས་དཀའ་ངལ་ཁྱོན་ནས་མེད་པ་དེ་འདྲའི་ང་ཚོ་དཔེ་མཚོན་མང་པོ་མཐོང་ཡ་འདུག་བ་བྱས་ཙང་དེ་དུས་ཙམ་པ་ལ། གཙོ་བོ་ཆེ་བ་འདི་ད་ཕ་མས་ཀྱི་བོད་ཡིག་ཅིག་ཡི་གེ་འབྲི་ཀློག་འདི་ཚོ་ག་ལེ་ཞེ་པོ་ཅིག་གིས་ཅིག་གོམ་པ་རུ་སྤོས་མ་ཐུབ་པ་ཡིན་ནའི་རེད་བ་སྐད་ཆ་གོ་ཐུབ་པ་དང་བཤད་ཐུབ་པ་བཟོ་ཡ་འདི་ངས་ཕ་མ་རྣམ་པ་ཚོས་ཀྱི་རེད་བ་ཁྱིམ་ལ་ཁོར་ཡུག་བསྐྲུན་པ་ན་འདི་ཅིག་འབྲས་བུ་ཐོབ་ཐུབ་པའི་ཅིག་ཡོད་རེད་བསམ་གྱི་འདུག་རོ། ད་འདི་ནང་བཞིན་གྱི་ཅིག་བོད་སྐད་ཤེས་ཐུབ་པ་ཡག་པོ་བྱས་གོ་ཐུབ་པ་འདི་གྱི་རྨང་གཞི་གྱི་སྒང་ལ་ཨ་ནི་ཡི་གེ་འབྲི་ཀློག་འདི་ད་ཅིག་ད་ང་རང་ཚོ་འདི་བ་ཡིན་ན་ད་སློབ་གྲྭ་དང་དགོན་སྡེ་ཁག་དང་འདི་འདྲས་ཀྱི་སྐོར་བསྟི་གནས་མང་པོ་ཞིག་ཡོད་དུས་ཙམ་པ་ལ་ཏོག་ཙམ་སྟབས་བདེ་གི་རེད་བ། ད་ཕྱི་ལོགས་བཞུགས་མཁན་ཕྱི་རྒྱལ་ཁག་ལ་བཞུགས་མཁན་ཚོ་གི་ད་གཟའ་མཇུག་གི་སློབ་གྲྭ་ལ་བཏང་ཡས་རེད་ཨ་ནི་ནང་ལ་ཕ་མས་ཀྱི་ད་འདི་འདྲས་ཀྱི་ཡང་དུས་ཚོད་བཏོན་ནས་དཀའ་ལས་རྒྱབ་འདི་འདྲས་སུ་གནང་ཐུབ་པ་ན་གང་ཅི་རྨང་གཞི་གྱི་འབྲི་ཀློག་ཤེས་པ་དང།

ཕྲུ་གུ་ཆུང་ཆུང་གི་ཕ་མ་དང་ད་ག་ནང་བཞིན་གྱི་ཕྲུ་གུ་ཆུང་ཆུང་ལ་ཕར་འབྲེལ་འདྲིས་བྱེད་ཡག་དང་དེ་འདྲའི་ཁོར་ཡུག་མང་པོ་ཅིག་སྐྲུན་གྱི་འདུག་དེ་འདྲས་ཡིན་དུས། སྤྱིར་བཏང་གི་དེང་སང་འདྲ་བོ་ཅིག་གི་ནང་ད་ཅིག་ཡོད། བོད་པ་ཡིན་དང་མིན་ཟེར་ཡག་གི་ས་མཚམས་ཆུ་མཚམས་འདྲ་བོ་འབྱེད་ཡག་དེ་ད་གཙོ་ཆེ་ཤོས་གཟུགས་པོ་ཙམ་ཅིག་མ་རེད་ད་མི་གི་ནང་གི་རྣམ་རྟོག་གི་འགྱུར་བ་དེ་ད་བོད་པ་གི་རྣམ་རྟོག་གི་འགྱུར་བ་དེ་དགོས་རེད་ལབ་གི་འདུག་ཨ་དེ་འདྲས་ཡིན་དུས་ཅིག་ཆུང་ཆུང་སྒང་ནས་སྤུ་གུ་དེ་ཚོ་ལ་བག་ཆགས་བཞག་སྟངས་གི་སོ་སོ་གི་བོད་མིའི་གི་གོམས་གཤིས་དང་བསམ་བློ་བཏང་སྟངས་དང་རྣམ་རྟོག་གི་འགྱུར་བ་དེ་བོད་པ་གཙང་མ་ཅིག་བཟོ་ཡག་ལ།

དེ་འདྲའི་ཐོག་ནས་བྱས་ན་ང་ཚོ་ད་བྱིས་པའི་གི་འཚར་ལོངས་ཀྱི་དུས་ཚོད་ནང་ལོགས་བལྟས་པ་ཡིན་ན་ཨ་ནེ་ཕྲུ་གུ་བཙས་པ་ནས་ལོ་གསུམ་བཞི་ལྔ་གི་དུས་ཚོད་དེ་དུས་ཚོད་དཔེ་གལ་ཆེན་པོ་ཞེ་པོ་ཅིག་འདིའི་གི་སྐབས་འདི་ལ་ཕྲུ་གུའི་གི་འཚར་ལོངས་འདི་གི་མྱུར་ཚད་ཡང་དཔེ་མཐོ་པོ་ཞེ་པོ་འགྲོ་གི་ཡོད་པའི་གི་དུས་ཚོད་ཅིག་ཆགས་པ་དང་རེད་པ་ཨ་སྐབས་འདི་དུས་ཕྲུ་གུ་འདི་གི་དུས་ཚོད་མང་ཆེ་བ་འདི་ནང་ལ་ཕ་མའི་མཉམ་དུ་གོ་སྐྱེལ་གི་ཡོད་རེད་པ་འདི་དུས་ཙམ་པ་ལ། འདིའི་ལོ་ཚད་ཀྱི་སྐབས་དེ་ལ་ཨ་ནེ་ཕྲུ་གུ་ཆུང་ཆུང་འདི་གི་ད་སྐད་ཡིག་གི་བག་ཆགས་ཡིན་ན་རེད་རིག་གཞུང་གི་བག་ཆགས་ཡིན་ན་རེད་གོམས་གཤིས་བཟང་པོ་ག་རེ་ཡིན་པ་ནས་དེ་གས་འདི་ཀོ་རྨང་གཞི་བཟོ་ཡས་ཀྱི་དུས་ཚོད་བྱེད་དུས་ཙམ་པ་ལ་ཕ་མ་རྣམ་པ་ཚོས་ཀྱི་འདི་ཚོ་གོ་རྟོགས་དགོས་ཡ་དཔེ་གལ་ཆེན་པོ་རེད་ཟེར་བ་འདི་འདྲས་ཀྱི་བརྒྱུད་ནས་དཔེར་ན་ཕྲུ་གུ་ཆུང་ཆུང་དེ་ལོ་གཉིས་གསུམ་བཞི་ནས་རེད་བ་ཨ་ནེ་ཅིག་ངག་ཐོག་ནས་ཨ་ནེ་ཅིག་བོད་སྐད་དང་སྒྲུང་བཤད་ད་ག་ནང་བཞིན་གྱི་ཨ་ནེ་ལོ་གསུམ་དེ་བ་ནས་སླེབས་པ་དང་ཨ་ནེ་ཕ་མས་ཀྱི་ཕྲུ་གུ་ལ་ཡང་བོད་ཡིག་ནང་ལོགས་ལ་སྒྲུང་དེབ་དེ་འདྲའི་སྐད་ཆེན་པོ་བྱས་ནས་ཕར་ཕྲུ་གུ་ལ་ཕར་ཀློག་ཡ་རེད་པ། ད་ག་ནང་བཞིན་གྱི་ནང་གི་ཅིག་ཁོར་ཡུག་ནང་ལོགས་ལ་ཨ་ནི་བོད་ཡིག་གི་ཅིག་ད་ཅིག་གྱང་སྦྱར་དེ་འདྲའི་ཡིན་ན་རེད་རི་མོ་དེ་འདྲའི་བོད་དང་འབྲེལ་བའི་རི་མོ་དེ་འདྲའི་ཡིན་ན་རེད་དེ་འདྲའི་གི་ཅིག་ཁྱིམ་གྱི་ཁོར་ཡུག་ནང་ལོགས་ལ་བོད་བོད་ཡིག་མང་པོ་མཐོང་ཡ་ཡོད་པ་བོད་ཀྱི་རིག་གཞུང་དང་འབྲེལ་བ་ཡོད་པའི་རི་མོ་དང་པར་རིས་མང་པོ་མཐོང་ཡ་ཡོད་པ་དེ་འདྲའི་གི་ཅིག་ཁོར་ཡུག་ཅིག་ནས་འཚར་ལོངས་ཅིག་བྱུང་བ་ཡིན་ན་ཨ་ནི་ཏན་ཏན་ཕྲུ་གུ་དེ་གི་ག་རེ་ལབ་དགོས་རེད་བོད་པའི་གི་རིག་གཞུང

ཨ་ནེ་རྒན་ལགས་ད་ཅིག་རྣམ་པ་ཚོས་ཀྱི་ད་ལྟ་བར་དུ་སྒྲུང་དེབ་དེ་འདྲའི་མང་པོ་བཏོན་ཡོད་དུས་ཨ་ནེ་ཅིག་སྒྲུང་དེབ་དེ་སུ་བྲིས་ནི་དེ་སུ་གིས་བྲིས་ཀྱི་ཡོད་རེད་ཨ་ནེ་ཅིག་ཡང་བྲིས་དུས་རྣམ་པ་ཚོས་ཀྱི་ཅིག་བསམ་བློ་འདྲ་བོ་ག་འདྲ་ཅིག་དགོངས་པ་འཁོར་བྱས་ནི་བྲིས་ཀྱི་ཡོད་རེད་ལགས། ད་ད་ལྟ་བར་དུ་ང་ཚོའི་གི་སྒྲུང་དེབ་མང་ཆེ་བ་འདི་ང་ཚོ་མཉྫུ་ཤྲཱི་ཤེས་ཡོན་ཞབས་ཞུ་ཁང་གི་ཚོགས་མི་རང་གི་ད་དཔེར་ན་གསར་རྩོམ་ཡིན་ན་ང་རང་ཚོ་རང་གིས་གསར་རྩོམ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་འདི་ནས་རིགས་གཅིག་ང་ཚོ།

འདི་ང་ཚོ་དང་པོ་བསམ་བློ་ཞིག་གཏང་གི་ཡོད་རེད། འདི་ཨ་ནི་སྒྲུང་འདི་གི་ཅིག་སྒྲུང་འདི་ག་ཚོད་མགོ་རྙོག་པོ་འདུག་མི་འདུག་ཟེར་ཡས་འདི་བྱིས་པ་དེ་གི་ལོ་ཚད་དང་འཚམས་པ་འདུག་མི་འདུག་རེད། དེ་ག་ནང་བཞིན་སྒྲུང་འདི་གི་ནང་ལོགས་ལ་ཚིག་མང་ཉུང་འདི་གི་ཨ་ནི་བྱིས་པ་དེ་གི་ལོ་ཚད་དང་འཚམས་པ་འདུག་མི་འདུག་རེད། དེ་ག་ནང་བཞིན་བརྗོད་པ་གཅིག་འདི་དཔེ་རིང་པོ་ཞེ་པོ་ཡོད་པ་ཡིན་ན་ཨ་ནི་བྱིས་པ་དེ་གི་དཔེ་དབུགས་གཅིག་གི་ནང་ལོགས་ལ་ཀློག་ཐུབ་པའི་དཀའ་ངལ་ཡོད་ན

བོད་པ་རང་གི་ཡང་གཅིག་རི་མོ་འདི་དེ་འབྲི་དགོས་ཀྱི་རེད་བ་དེ་འདྲས། ལའོ་ལའོ་ལའོ་ད་ང་ཚོ་བྱིས་པའི་གི་སྒྲུང་དེབ་ལ་གཅིག་ཚིག་ནང་ལོགས་ལ་ཡོད་པའི་གི་སྒྲུང་འདི་ལས་རི་མོ་འདི་དཔེ་གལ་ཆེ་བ་ཆགས་ཀྱི་འདུག་རེད་བ་འདི་ཡིན་དུས་ཙམ་པ་ལ་ད་ང་ཚོ་བྱུང་བ་ཡིན་ན་ང་རང་ཚོ་བོད་པ་རང་གི་རི་མོ་འབྲི་མཁན་བྱིས་པའི་གི་སྒྲུང་དེབ་ཀྱི་རི་མོ་འབྲི་མཁན་དེ་ནས་ང་ཚོ་རག་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་རེད་ག་ཅི་ལབ་ན་ཁོ་རིག་གཞུང་གི་རྒྱབ་ལྗོངས་དང་སྐད་ཡིག་གི་རྒྱབ་ལྗོངས་ཡོད་དུས་ཙམ་པ་ལ་རི་མོ་འདི་ནང་ལོགས་ལས་རིག་གཞུང་གི་རྒྱབ་ལྗོངས་དེ་རང་བཞིན་གྱིས། སླེབས་ཐུབ་ཡ་ཞིག་ཆགས་ཀྱི་ཡོད་དུས་ཙམ་པ་ལ་གང་ཡོང་ཡོང་གི་ང་རང་ཚོ་བོད་པ་རང་གི་ཨ་ནི་རི་མོ་འབྲི་མཁན་དེ་འདྲས་ང་ཚོ་གི་ཐབས་ཤེས་བྱེད་ཡ་ད་མ་རག་པ་ཡིན་ན་ད་ཕྱི་ཡི་གི་ཡང་ང་ཚོ་རྒྱ་གར་དང་ད་ཕྱི་རྒྱལ་དེ་འདྲས་ང་ཚོ་བྲིས་པ་དེ་འདྲས་ཡང་བྱུང་ཡོད་རེད་དེ་ཡིན་དུས་ཙམ་པ་ལ་ད་ཁོང་ཚོ་ནང་ང་ཚོ་གི་རི་མོ་འབྲི་ཡས་འབྲི་ཡས་གི་ད་ཅིག་ལས་ཀ་དེ་དང་པོ་སྤྲད་པའི་སྐབས་ལ་ང་ཚོ་ལམ་སྟོན་ཅིག་ཕུལ་གི་ཡོད་རེད་རི་མོ་ག་རེ་བྲིས་པ་ཡིན་ནའི་ཨ་ནི་སྒྲུང་འདི་དང་འབྲེལ་ཆགས་པ། སྒྲུང་འདི་ང་ཚོ་དཔེར་ན་ད་གཙོ་བོ་འགྲོ་བ་དེ་ང་ཚོ་དཔེར་ན་སྲོལ་རྒྱུན་གྱི་སྒྲུང་སོ་སོ་འགྲོ་བ་བྱས་ན་ཨ་ནི་འདི་བོད་པའི་གྱི་སྲོལ་རྒྱུན་གྱི་སྤྱི་ཚོགས་ཀྱི་རྣམ་པ་དང་ད་ཅིག་ཁང་པའི་གྱི་བཟོ་བཀོད་དང་ཆས་གོས་དང་ཁ་རས་ནས་དེ་གས་དེ་ཕ་གི་རི་མོ་ནང་མཚོན་ཐུབ་པ་དགོས་ཀྱི་ཡོད་པ་བྱས་ཡོད་པ་འདི་གཅིག་ང་ཚོས་གྱི་ཤུགས་ཤིག་རྒྱབ་གི་ཡོད་རེད་ཨ་ནི་དེ་ག་ནང་བཞིན་གྱི་ཨ་ནི་རི་མོ་བྲིས་པའི་སྐབས་ལ་རི་མོ་དེ་གས་དེ་ག་ཚོད་ཡོང་ཡོང་གྱི་ཕྲུ་གུ་ལ་མཚར་སྣང་སྐྱེ་ཐུབ་ཡ་གི་རི་མོ་འབྲི་ཐུབ་ཡ་རེད་བ། རི་མོའི་གི་ལམ་ནས་སྒྲུང་གི་རྣམ་པ་ཆ་ཚང་སྟོན་མ་ཐུབ་པ་ཡིན་ནའི་ཕྲུ་གུ་དེ་ལས་གང་བྱས་རི་མོའི་ལམ་ནས་ཡང་བསམ་བློ་བཏང་ཡ་གི་གོ་སྐབས་བསྐྲུན་ཐུབ་པ་རེད་བ། དེ་འདྲས་གི་གང་བྱས་ད་བྱུང་བ་ཡིན་ན་བོད་པ་རང་གི་རི་མོ་འབྲི་མཁན་བྱས། ཨ་ནི་འདི་རི་མོ་མང་ཆེ་བ་འདི་ད་ང་ཚོ་བོད་དང་འབྲེལ་བ་ཡོད་པའི་གི་སྒྲུང་ཡིན་དུས་ཙམ་པ་ལ་ཨ་ནི་བོད་པའི་གི་སྤྱི་ཚོགས་དང་ཁོར་ཡུག་རེད་བ་ལོ་རྒྱུས་དེ་གའི་དེ་རྒྱུས་ལོན་ཡོད་མཁན་གི་ཨ་རི་མོ་འབྲི་མཁན་ཅིག་ང་ཚོ་རག་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་རེད་ལགས། སྐད་ཁ་བཟང་བ་འདི་ལ་ད་ཅིག་སྤྱི་བཏང་གི་ཚོགས་པ་ག་འདྲ་ཅིག་བཙུགས་ནའང་འདྲ་ལས་དོན་ག་འདྲ་ཅིག་གནང་ན་ད་གཙོ་ཆེ་ཤོས་དེ་དཔལ་འབྱོར་གི་རྒྱབ་རྟེན་དེ་ད་ཞེ་པོ་ཅིག་གནད་འགག་ཆེན་པོ་ཆགས་གི་ཡོད་རེད་བ་དེ་འདྲ་ཡིན་དུས་ད་ལྟ་བར་དུ་ད་ཅིག་རྣམ་པ་ཚོ་གི་ཚོགས་པ་འདི་གི་ཕྱག་ལས་མང་པོ་ཅིག་གནང་ཡ་མཐོང་ཡ་འདུག་དེ་འདྲ་ཡིན་དུས་རྣམ་པ་ཚོ་གི་ཡང་ཅིག་དཔལ་འབྱོར་གི་རྒྱབ་རྟེན་བཙལ་ཡ་དང་དེ་སོགས་ག་འདྲ་གནང་གི་ཡོད་རེད། ལའོ་ད་ང་ཚོའི་གི་ལས་གཞི་ད་ལྟ་བར་དུ་ད་མང་ཆེ་བ་འདི་ད་ཕྱི་ལོགས་གི་རོགས་ཚོགས་གི

དེ་ནང་བཞིན་གྱི་ང་ཚོ་ད་ལྟ་མཁྱེན་བརྩེ་རིན་པོ་ཆེ་གི་ཐེབས་རྩ་ནས་ཡང་ང་ཚོ་ཅིག་ནང་ཆོས་ཀྱི་ནང་དོན་དང་འབྲེལ་བ་ཡོད་པའི་གི་བྱིས་སྒྲུང་པར་སྐྲུན་དེ་འདྲའི་དཀའ་ལ་ཁ་མཚམས་བྱས་ཡོད་རེད། འདི་གའི་དེ་ཡང་མཁྱེན་བརྩེ་རིན་པོ་ཆེ་གི་ཐེབས་རྩ་ཁང་ནས་ཏོག་ཙི་རོགས་རོགས་སྐྱོར་ཆུང་ངུ་དེ་འདྲ་བྱུང་ཡོད་རེད་དེ་ནས་ང་ཚོ་ད་ལྟ Germany ད་ལྟ་ཡང་བོད་ལ་རོགས་པ་བྱེད་མཁན་ཚོགས་པ་ཅིག་ཡོད་རེད་ཁོ་རང་ཚོས་གི་ཏོག་ཙི་ནས་ད་ད་ལྟ་ང་ཚོ་ཤུགས་ཆེ་བ་དེ་ཅིག་ཕྱི་རྒྱལ་གྱི་རོགས་ཚོགས་ཁག་ད་ལྟ་ང་ཚོ་དེ་རོགས་ཚོགས་བཞི་དེ་གའི་ཆ་ཚང་ཕྱི་རྒྱལ་ལ་རྟེན་གཞི་བྱས་པ་རེད་བ། རོགས་ཚོགས་གཞིས་བྱེས་ཆགས་བསྡད་ཀྱི་ཡོད་རེད། དེ་ནས་ཅིག་ལས་ག་ལ་གང་འཚམ་ཅིག་ཡང་ང་རང་ཚོའི་གི་དེབ་དེ་གི་དེ་དཔར་བསྐྲུན་བྱས་ནས་བརྒྱ་ཆ་སུམ་ཅུ་བཞི་བཅུ་ཅིག་སློབ་གྲྭ་ཁག་ལ་རིན་མེད་བཀྲམ་གྱི་ཡོད་རེད་པ། ད་དེའི་ལྷག་འཕྲོས་དེ་ང་ཚོའི་གི་ཡང་མར་བཙོང་བྱས་བྱས་ནས་དེ་ནས་དངུལ་ཕྲན་བུ་བྱུང་བ་དེ་ཡང་ང་ཚོས་སྐོར་ར་འགྲོ་སི་རྒྱ་བྱས་བྱས་ནས་ལས་གཞི་ཁ་ཤས་ཡང་ང་རང་ཚོ་རང་གི་དཔལ་འབྱོར་བསགས་པ་དེ་བེད་སྤྱོད་བྱས་པ་དེ་འདྲ་ཡང་བྱུང་ཡོད་རེད། མཐའ་མ་དེ་རྒན་སྐལ་བཟང་དབང་འདུས་ལགས་ད་ཅིག་རྣམ་པ་ཚོ་གི་སྤྱི་ཚོགས་དྲ་ལམ་དུ་དེ་འདྲའི་མང་པོ་ཅིག་ནས་ས་ཆ་མང་པོ་ཅིག་གི་ཕེབས་བྱས་ཕྱག་ལས་གནང་གི་ཡོད་པ་ད་ཅིག་དེ་འདྲའི་གནས་ཚུལ་མང་པོ་ཅིག་མཐོང་ཡ་འདུག་དེ་འདྲ་འདུག་ཅིག་ད་ལྟ་བར་ད་ལྟ་རྣམ་པ་ཚོ་གི་ཡང་བོད་པ་གནས་སྡོད་ཀྱི་ཅིག་ས་གནས་དང་དེ་འདྲའི་ག་འདྲ་ག་འདྲ་ཕེབས་བྱས་ནས་ཡང་ཅིག་ལས་དོན་འདི་དེ་གཙོ་བོ་འདྲ་བོ་ག་འདྲ་གནང་གི་ཡོད་རེད་ཕྱོགས་བསྡུས་ཅིག་བརྒྱབ་ན། ལགས་འོང་ད་ང་ཚོ་ས་གནས་ཁག་ལ་སྐོར་བ་བརྒྱབ་འདི་ཤུགས་ཆེ། ལོ་ཆུང་བྱིས་པ། གསོ་སྐྱོང་དང་སློབ་གསོ་སྤྲོད་སྟངས་ཀྱི་ལས་གཞི་གཅིག་གི་ཐོག་ནས་ས་གནས་ཁག་ལ་སྐོར་བརྒྱབ་བསྡད་ཀྱི་ཡོད་རེད། དེ་འདི་དང་པོ་ལ། གཞིས་ཆགས་ཁག་ནང་ལོགས་ལ་ཨ་ནེ་སྤུ་གུ་སྐྱེས་པ་ནས་ལོ། གསུམ་བཞི་ལྔ་དེ་འདྲའི་གི་སྤུ་གུ་ཆུང་ཆུང་ཡོད་མཁན་གྱི་ཕ་མ་ཚོ་ལ་ང་ཚོ་སློབ་གསོ། སྤྲད་གར་ཅིག་ས་གནས་ཁག་ལ་བཅར་གྱི་ཡོད་རེད་པ། འདི་ད་ཕལ་ཆེར་ང་ཚོ། ད་ལྟ་རྒྱ་གར་དབུས་ཀྱི་ཨོ་རི་ས་དང་ད་ལྟ་དེ་ནང་ཡོད་པའི་གི་མན་སྤར་དང་དེ་འདྲའི་གི་གཞིས་ཆགས་ཁ་ཤས་ཤིག་མ་གཏོགས་ཧ་ལམ་གཞིས་ཆགས་ཆ་ཚང་འདྲ་པོ་ཅིག་ང་ཚོ་སྐོར་ར་ཐེབས་ཚར་བ་འདྲ་པོ་ཅིག་བལ་ཡུལ་ཡང་ང་ཚོ་ཕྱིན་པ་རེད། དེ་འདྲའི་ཕྱིན་ནས་ཕལ་ཆེར་ད་ལྟ་བར་དུ་ཨ་ནི་སྤུ་གུ་ཆུང་ཆུང་ཡོད་མཁན་གྱི་ཁྱིམ་ཚང་ཆིག་སྟོང་ལྷག་ཅིག་ལ་ང་ཚོས་ཀྱི་འདིའི་གི་ད་སློབ་གསོ་སྤེལ་དང་ཨ་ནི་སློབ་གསོ་སྤེལ་བ་ཙམ་དུ་མ་ཟད་ཕ་མ་ཚོ་ལ་མཐུན་རྐྱེན་སྦྱར་ཡ་དང་ཅིག་རོགས་རམ་བྱས་འབྱོར་བ་དེ་ང་ཚོ་ཁྱིམ་ཚང་ཆིག་སྟོང་ལྷག་ཞིག་སྙོབ་ཐུབ་ཡོད་རེད་ད་འདི་ནང་གང་ཅིའི་གཞིས་ཆགས་ཆ་ཚང་འདྲ་པོ་ཅིག་ད་རྒྱ་གར་དབུས་ཀྱི་གཞིས་ཆགས་ཕུད་པའི་གི་ཆ་ཚང་འདྲ་པོ་ཅིག་ང་ཚོ་འགྲོ་ཐུབ་པ་བྱུང་ཟེར་ན་འོ། ཅ་ལག་ཆུང་ཆུང་དེ་འདྲ་ཕུལ་གྱི་ཡོད་ཟེར་བ་ཡིན། ལགས་རེད་ལགས་རེད། ང་ཚོའི་གི་ཟབ་སྦྱོང་འདི་ད་གཙོ་བོ་དེ་ད་ཟབ་སྦྱོང་འདི་རེད། གང་ཅིའི་ཟབ་སྦྱོང་འདི་ནང་ལོགས་ལ་ཕྲུ་གུ་ཆུང་ཆུང་ཡིན་པའི་གི་གནས་སྐབས་འདི་ཚན་རིག་ཐོག་ནས་གལ་ཆེན་ནི་གལ་ཆེན་པོ་བྱེད་ཀྱི་ཡོད་རེད་རེད། ཕྲུ་གུའི་འཚར་ལོངས་ཐོག་ནས་གལ་ཆེན་ནི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་གལ་ཆེན་པོ་ཞེ་པོ་ཅིག་ཡིན་ན་ཨ་ནི་ཁྱིམ་བདག་རྣམ་པ་ཚོས་ཀྱིས་ནང་ལ་ཕྲུ་གུ་གསོ་སྐྱོང་བྱེད་པའི་སྐབས་ལ་ག་འདྲས་བྱེད་དགོས་རེད་རེད་ཐབས་ལམ་ག་རེ་བསྟེན་དགོས་རེད་དེང་སང་དུས་ཚོད་ལ་དཀའ་ངལ་ག་རེ་ག་རེ་ཡོད་རེད་དཀའ་ངལ་དེ་ཚོ་སེལ་ཡ་ལ་ཐབས་ཅིག་ཐབས་ཤེས་ག་རེ་ཡོད་རེད་རེད་དམིགས་བསལ་གྱི་ད་ཁ་པར་དང་བརྙན་འཕྲིན་རྒྱུན་རིང་པོ་ལྟ་ཡ་དང་དེ་འདྲའི་དཀའ་ངལ་དེ་འདྲ་ཡོད་རེད་པ་དེ་ནང་བཞིན་གྱི་ཕྲུ་གུ་དེ་ཨ་ནི་དེབ་ལ་དགའ་པོ་བཟོ་ཡ་ལ། ནང་ལ་མཐུན་རྐྱེན་ག་རེ་སྦྱར་དགོས་རེད་ཕ་མའི་དུས་ཚོད་ག་འདྲ་བཏང་དགོས་རེད་དཔེ་ཀློག་གི་གོམས་གཤིས་ཆགས་ཡ་ལ་ཐབས་ཤེས་ག་རེ་བྱེད་དགོས་རེད་ད་དེ་འདྲ་གཙོས་པའི་གི་ཕ་མ་ཚོ་ལ་གང་ཅིའི་ང་ཚོ་ཅིག་ཉི་མ་ཕྱེད་ཀ་གི་ཟབ་སྦྱོང་ཞིག་ཕུལ་གྱི་ཡོད་རེད་འདི་ད་གཙོ་བོ་འདི་རེད་ད་ཟབ་སྦྱོང་ཕུལ་ཚར་བའི་རྗེས་ལ་ཨ་ནེ་ཕ་མ་ཚོ་ལ་ང་ཚོས་ཀྱི་ཅིག་དཔེ་ཀློག་དང་འབྲེལ་བ་ཡོད་པའི་གི་ད་གནད་དོན་མང་པོ་ཅིག་སྐད་ཆ་བཤད་ཡོད་པ་སོང་ཙང་ཨ་ནི་དེ་འདྲའི་དཔེ་དེབ་ཀྱི་མཐུན་རྐྱེན་སྦྱར་ཡ་ད་གཙོ་བོ་འདི་བོད་ཡིག་གི་ནང་ལ་དཔེ་དེབ་ཀྱི་མཐུན་རྐྱེན་སྦྱར་ཡ་རེད་པ་དེ་ག་ནང་བཞིན་གྱི་ཡང། རྩེད་མོའི་གི་ལམ་ནས་ཨ་ནི་བོད་པའི་གི་སྐད་ཡིག་སྦྱང་ཡ་རེད་དེ་ག་ནང་བཞིན་གྱི་རིག་གཞུང་ལ་རྒྱུས་ལོན་བྱེད་ཡ་རེད་དེ་འདྲའི་གི་ཡང་རྩེད་ཆས་དེ་འདྲའི་ཕ་མ་ཚོ་ལ་མར་ཕུལ་ཡ་དེ་འདྲའི་གི་ཡང་མཐུན་རྐྱེན་ཅིག་ཡང་སྦྱར་བསྡད་ཡོད་རེད་ལགས། ལགས་སོ་འཇམ་དབྱངས་ཤེས་ཡོན་ཞབས་ཕྱི་ཁང་གི་རྒན་སྐལ་བཟང་དབང་འདུས་ལགས་ང་མཉམ་དུ་དེ་རིང་གླེང་མོལ་བྱས་པར་ཐུགས་རྗེ་ཆེ་ཞུ་གི་ཡོད་གི་ལགས། འོ་ཐུགས་རྗེ་གནང། རྣམ་པ་ཚོས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།